ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་སུམ་ཅུ་གནམ་གང་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་ལྔ་པའི་ཚེས་བཅུ་དགུ་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ད་རིང་ལས་རིམ་ཁག་གི་ཐོག་མར་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོའི་སྐུ་བརྙན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུས་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་རྒྱ་གར་ལྷོ་ཕྱོགས་ཁུལ་བོད་དོན་སྐོར་བཀའ་མོལ་གནང་ཆེད་ཕྱོགས་བསྐྱོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ལས་འཆར་གྱི་ནང་བལ་ཡུལ་འཛུལ་ཞུགས་བྱས་ཏེ་ད་བར་འདས་པའི་ལོ་ངོ་དྲུག་གི་རིང་མཇུག་འབྲས་གང་ཡང་ཐོན་མེད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རྒྱུ། ཡང་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དགེ་བཤེས་མ་ཚོས་ཆོས་ལུགས་ལ་སློབ་གཉེར་རྒྱ་ཆེ་གནང་སྟེ་སྤྱི་ཚོགས་ལ་ཕན་ཐོགས་སྒྲུབ་དགོས་པའི་སྐོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་གནང་ཡོད་པ་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་པ་ཞིག་གསན་རྒྱུ། མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་འགོ་མ་བཙུགས་གོང་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་པོའི་སྐུ་བརྙན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུས་ཡོད་པའི་སྐོར་བློ་བེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། བཞུགས་སྒར་རྒྱལ་བའི་ཕོ་བྲང་ནས་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་བོ་གི་སྐུ་བརྙན། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོ་ལ་གདན་འདྲེན་ཞུས་ཡོད་པ། ལོ་རེའི་འཆར་ཅན་ལྟར་བཞུགས་སྒར་རྒྱལ་བའི་ཕོ་བྲང་གི་རྟེན་གཙོ་སྐྱིད་གྲོང་ཇོ་བོ་ཝ་ཏི་བཟང་བོ་གི་སྐུ་བརྙན་དེ་བཞིན། ས་ག་ཟླ་བའི་ནང་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མ་ཎི་དུང་སྒྲུབ་ཀྱི་རྟེན་གཙོར་གདན་འདྲེན་ཞུ་སྲོལ་ཡོད་པ་བཞིན། ད་རེས་ཀྱང་བོད་ཟླ་གསུམ་པ་གི་གནམ་གང་སྤྱི་ཟླ་ལྔ་བ་གི་ཚེས་བ་བཅུ་དགུ་གི་ཉི་མ། རྒྱལ་བའི་ཕོ་བྲང་ནས་ཇོ་བོ་ཝ་ཏི་བཟང་བོ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྐྱིད་གྲོང་སྐྱིད་སྡུག་གི་བྲོ་གར་གྱི་མཆོད་པ་དང་བཅས་གདན་འདྲེན་ཞུས་ཡོད་ཅིང། སྐྱིད་གྲོང་ཇོ་བོ་ཝ་ཏི་བཟང་བོ་ནི་རྟེན་ཧ་ཅང་གི་འགངས་ཆེན་དང་བྱིན་རླབས་ཅན་ཟིག་ཡིན་པས། སྐབས་རེར་སེམས་བསྐྱེད་སོགས་གནང་སྐབས་ཇོ་བོར་བཞད་མོ་བཞད་མྱོང་ཡོད་པ་སོགས་གོང་ས་མཆོག་གིས་ཉི་ཧོང་དུ་གསུང་ཆོས་ཟིག་གི་སྐབས་ལ་བཀའ་གནང་ཡོད་པ་རེད།

སྐྱིད་རོང་གི་བགྲེས་སོང་ཟླ་བ་བཟང་པོ་ལགས་ནས་སྐྱིད་རོང་གི་ཇོ་བོ་ནི་ཇོ་བོ་སྤུན་གསུམ་གྱི་ནང་ནས་བོད་མི་ཡོངས་ཀྱི་སྐྱིད་སྡུག་བཅོལ་ས་དང་གསོལ་བ་འདེབས་ས་ཟིག་ཡིན་པས་ཚང་མ་ལ་ཕན་ཐོགས་ཡོད་པ་ཟིག་མཐོང་གི་འདུག་ཅེས་འབྲེལ་བརྗོད་གནང་གི་འདུག། ྋསྐྱབས་མགོན་རིན་པོ་ཆེ་གི་ངོས་ནས་ཡོད་ན་མེད་ན་ཅི་ད། ྋསྐྱབས་མགོན་རིན་པོ་ཆེའི་ཕྱག་ལ་བཞུགས་ནས་ཨ་ནི་དེ་འདྲ་ཅིག་དགོས་རེད་དེ་འདྲ་སོང་བ་དང་ད་ང་ཚོ་ཚང་མ་གི་སེམས་པའི

ཡང་བསྐྱར་བོད་ལ་ཕར་གདན་བོད་ཟེར་ན་མི་འདུག་ལྷ་སར་གདན་དྲངས་ནས་ནི་ཇོ་བོ་ལོ་ཀེ་ཤྭ་ར་དང་མཉམ་དུ་བཞུགས་སུ་གསོལ་ནས་ཕ་གི་ལོ་དགུ་རིང་ལ་བཞུགས། ནི་ལོ་དགུའི་རྗེས་ལ་ལྷ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་དྲུག་ལོར་ཡང་བསྐྱར་ཁོ་རང་གི་ཐུགས་ཀྱི་སྨོན་ལམ་ལ་གཞི་བྱས་ནས་སྐྱིད་གྲོང་འཕགས་པ་ལྷ་ཁང་ལ་ཡང་ཚུར་བཞུགས་པ་ཅིག་ཆགས་ཀྱི་ཡོད་རེད། དེ་འདྲའི་ཕྱིར་ནི་གང་ལྟར་པོ་ཏཱ་ལར་བལྟས་པ་ཡིན་ན་ཇོ་བོ་ལོ་ཀེ་ཤྭ་རའི་གཡས་དང་གཡོན་ལ་ཡང་ནི་སྐྱིད་གྲོང་ཇོ་བོ་གི་འདྲ་སྐུ་རེ་རེ་ཡོད་རེད། འདྲ་སྐུའི་ནང་ནས་འདྲ་སྐུ་གཅིག་འདི་བྱས་ཙང། རྒྱལ་མཆོག་སྐུ་ཕྲེང་བརྒྱད་པའི་སྐབས་ལ་ད་ལྟ་ཨེ་ནི་སྐྱིད་གྲོང་གི་ཇོ་བོ་ཝ་ཏི་བཟང་པོ་སྐྱིད་གྲོང་ལ་གདན་དྲངས་པ་ཡིན་ཙང་དེའི་འདྲ་སྐུ་གཅིག་གཡས་དེ་ལ་བཞེངས་གཡོན་དེ་ལ་གཅིག་ཡོད་རེད་དེ་རྒྱལ་བ་སྐལ་བཟང་རྒྱ་མཚོའི་སྐབས་ལ་འདྲ་སྐུ་གཅིག་བཞེངས་བྱས་ཙང་པོ་ཏཱ་ལར་ཆ་བཞག་ན་དབུས་ལ་ཡང་ཇོ་ལོ་ཀེ་ཤྭ་ར་དང་གཡས་གཡོན་གཉིས་ལ་ཡང་ཨེ་ནི་ཇོ་བོ་ཝ་ཏི་བཟང་པོའི་འདྲ་སྐུ་རེ་རེ་ཆགས་བསྡད་ཡོད་རེད། བོད་གངས་ཅན་གྱི་ལྗོངས་སུ་ཇོ་བོ་མཆེད་གསུམ་དང་མཆེད་བཞི་སོགས་ཀྱི་ཡ་གྱལ་དུ་བརྩི་སྲོལ་ཡོད་པ། སྐྱིད་རོང་ཇོ་བོ་ཝ་ཏི་བཟང་པོ་གི་སྐུ་བརྙན་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གིས་བོད་ལ་བཙན་འཛུལ་སྐབས། མང་ཡུལ་སྐྱིད་རོང་གི་འབྲེལ་ཡོད་ཚོས་སྐུ་ངལ་ཁྱད་བསད་ཀྱིས་རྒྱ་གར་འཕགས་ཡུལ་དུ་གདན་འདྲེན་དང་འབྲེལ། གོང་ས་མཆོག་གི་གཟིམ་ཆུང་དུ་ཐུགས་དམ་གྱི་རྟེན་མཆོག་ཏུ་བཞུགས་སུ་གསོལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རིང་མིན་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་འདུག་དེ་ཡང་དགའ་ལྡན་ཕོ་བྲང་ཡིག་ཚང་གི་མཛད་འཆར་གཞིར་བཟུང་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་བཞི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཐེབས་རྩ་ཁང The Foundation for the Preservation of the Mahayana Tradition ཞེས་པས་དྷརམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་འདུག་ལ། ཚོགས་པ་འདི་བཞིན་བླ་མ་བཟོད་པ་རིན་པོ་ཆེ་དམ་པས་ཆེད་འཛུགས་གནང་བ་ཞིག་ཡིན་པ་རེད། ཡང་མཛད་འཆར་མུ་མཐུད་ནས་སྐྱོང་གནང་རྒྱུའི་ཁོངས་སུ་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་སོ་གཅིག་ཉིན་གཉིས་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་རིགས་གཞོན་སྐྱེས་ཚོར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང་དེ་ཡང་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ། ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་གནང་རྒྱུ་ཡིན་འདུག་དེ་ནས་རིམ་བཞིན་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་བཅོ་ལྔ་སྟེ་ཕྱི་ཟླ་དྲུག་པའི་ཚེས་བཞི་ཉིན་སྔ་དྲོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ས་ག་ཟླ་བའི་དུས་ཆེན་དང་བསྟུན་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་གནང་རྒྱུ་ཡིན་འདུག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་སྦེང་ལོར་ཨར་བྷིའི་ཁྲིམས་ལུགས་སློབ་གཉེར་བསྟི་གནས་ཁང་དུ་བོད་དོན་གཏམ་བཤད་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཨར་བྷི Institute of Legal Studies in Bangalore ཞེས་པའི་རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་རྟེན་གཞི་བྱས་པའི་ཁྲིམས་ལུགས་སློབ་གཉེར་ཁང་ནང་ཁ་སང་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ཉིན་བོད་དོན་དང་དབུས་བོད་མིའི་སྒྲིག་འཛུགས་ཅེས་པའི་སྐོར་གཏམ་བཤད་གནང་བར་གདན་འདྲེན་ཞུས་པ་ལྟར་ཕེབས་འདུག་གོང་ཞུས་གཏམ་བཤད་ཀྱི་མཛད་རིམ་དེ་བཞིན་བསྟི་གནས་ཁང་དེའི་འགྲོ་བ་མིའི་ཐོབ་ཐང་གི་སྡེ་ཚན་དང་སྦེང་ལོར་འཕགས་བོད་མཛའ་འབྲེལ་ཚོགས་པ་གཉིས་ཟུང་འབྲེལ་གྱིས་གོ་སྒྲིག་ཞུས་པ་ཞིག་ཡིན་འདུག་ཡང་གོང་ཞུས་གཏམ་བཤད་གནང་བའི་སྐབས་སྐུ་མགྲོན་དུ་མངའ་སྡེའི་ཤིང་ནགས་དང་ཁོར་ཡུག་ལས་དོན་ཚན་པའི་ལྷན་ཁང་གི་སྤྱི་ཁྱབ་དྲུང་ཆེ་ཟུར་པ་སྐུ་ཞབས Madabhushi Madan Gopal དང་བསྟི་གནས་ཁང་དེའི་སློབ་སྤྱི་དང་དགེ་ལས་སློབ་ཕྲུག་བཅས་པ་མི་གྲངས་སུམ་བརྒྱ་ལྷག་ཙམ་བཅར་ཡོད་འདུག་མཛད་རིམ་གྲུབ་པའི་རྗེས་སུ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དེ་སྔའི་ཀར་ནཱ་ཊ་ཀའི་མངའ་སྡེའི་སྤྱི་ཁྱབ་བློན་ཆེན་དམ་པ Nijalingappa མཆོག་གི་ཚ་བོ Nijalingappa དང་ད་ག་ནང་བཞིན་འབྲེལ་ཡོད་མི་སྣ་ཁག་ཅིག་མཇལ་འཕྲད་ཞུས་འདུག་གནས་ཚུལ་ནང་གསལ་ལྟར་ན་ཕྱི་དྲིལ་བཀའ་བློན་མཆོག་ནས་མངའ་སྡེའི་ཤིང་ནགས་དང་ཁོར་ཡུག་ལས་དོན་ཚན་པའི་ལྷན་ཁང་གི་འབྲེལ་ཡོད་དཔོན་རིགས་ཁག་ཅིག་ཀྱང་མཇལ་འཕྲད་གནང་ཡོད་པ་རེད། དེས་མ་ཟད་གྲོང་ཁྱེར་སྦེང་ལོར་ནང་ཡོད་པའི་བོད་པའི་མཐོ་སློབ་ཁག་ནང་སློབ་གཉེར་གནང་བཞིན་པ་ཚོའི་གནས་སྡོད་བྱ་ཡུལ Tibetan Youth Hostel ནང་འཚམས་གཟིགས་ཕེབས་འདུག་གནས་ཚུལ་རྒྱས་པ་འདི་གའི་ལྷོ་ཕྱོགས་ཀྱི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་རྒྱ་གར་ལྷོ་ཕྱོགས་ཁུལ་དུ་བོད་དོན་སྐོར་བཀའ་མོལ་གནང་ཆེད་ཕྱོགས་སྐྱོད་གནང་ཡོད་པ་རེད་འདུག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ཧིན་བོད་མཛའ་འབྲེལ་ཚོགས་པ་ཁག་དང་དེ་བཞིན་ལྷོ་ཕྱོགས་ཁུལ་གྱི་མཐོ་སློབ་ཁག་ནས་མགྲོན་འབོད་གོ་སྒྲིག་ཞུས་པ་ལྟར་ཕྱི་དྲིལ་བཀའ་བློན་མཆོག་ཟླ་བ་འདིའི་ཕྱི་ཚེས་བཅུ་བདུན་ཉིན་བེང་ལོར་དུ་ཕེབས་འབྱོར་བྱུང་སྟེ། འདི་ཚེས་བཅོ་བརྒྱད་ཉིན་བེང་ལོར་དུ་རྟེན་གཞི་བྱས་པའི RV ཁྲིམས་ཀྱི་ཤེས་ཡོན་བསྟི་གནས་ཁང་དུ

ད་ནང་བཞིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་སྲིད་བྱུས། ཨ་དེ་ག་ནང་བཞིན་གྱི་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་གནས་བབ། ཡི་གེ་འདི་གཞི་ལ་བཞག་པའི་ཐོག་ནས་ཨ་ནི་སྐུ་མདུན་གྱི་ཨ་ནི་ཐུགས་དང་དགོངས་པ་ལ་ཡ། ཨ་ནི་ད་ག་རེ་རེད་ཅིག་སྐུ་མདུན་གྱི་སྐུ་འདི་ཐུགས་ལ་ཡོད་པ། ཨ་ད་ནང་བཞིན་གྱི་མི་མང་ཚོས་ཀྱི་རེ་འདུན་ག་རེ་བཅང་གི་ཡོད་པ། ཨ་ནི་དེའི་ཐོག་ལ་ཡང་ཨ་ནི་ང་རང་ཚོ་ད་ལྟའི་ཕྱི་རྒྱལ་གྱི་གཞུང་དང་སྒེར་དང་ཚོགས་པ་ཁག་ཡི་གེ་འདི་ལ་ང་ཚོ་ཞུ་གཏུག་ག་རེ་གནང་གི་ཡོད་པ་དང་ཨ་ནི་ལྷག་པར་དུ་ཨ་ནི་འགྲོ་བ་མིའི་ཐོབ་ཐང་བྱས་ནས་ཞུ་བའི་སྐབས་དེ་ལ་ཡང་འདི་གི་གོ་རྟོགས་ཀྱི་མི་གེ་རྨང་གཞི་ཨ་ནི་དེ་ལ་ཡང་ཨ་ནི་སྤྱི་ཚོགས་ད་ཅིག་ང་ཚོའི་ཐོག་མཐའ་བར་གསུམ་ཚང་མ་ལོག་ལ་ཡ། འདི་གོ་རྟོགས་སྤེལ་ཡག་གི་ཐོག་ལ་ཡ། གོང་འོག་གི། དེ་ནས་མ་གསལ་བཤད་དང་གཏམ་བཤད་དང་བཀའ་འདྲི་གནང་བ་དང་དེ་གའི་ཐོག་ལ་ཡ། སྐུ་ངོ་གིས་འགྲེལ་བརྗོད་གནང་སོང་ཟེར་ཞུས་ཡིན། གཞན་ཡང་བཀའ་བློན་མཆོག་གིས་དེ་སྔ་ཀར་ན་ཊཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ། སྐུ་ཞབས་ནི་ཇ་ལིང་ག་པ་དམ་པ་དེ་ཉིད་ཀྱི་ཚ་བོ། སྐུ་ཞབས་ཨེས་ཇི་མང་ཇུ་ནཱ་ལགས་ཀྱང་མཇལ་འཕྲད་གནང་འདུག་ཅིང། སྐུ་ཞབས་ནི་ཇ་ལིང་ག་པ་དམ་པ་དེ་ཉིད་ནས་གོང་ས་མཆོག་དང་ཐུགས་འདྲིས་ཆེ་ཞིང། ཁོང་གིས་ཀར་ན་ཊཀ་མངའ་སྡེའི་ནང་བོད་མི་རྣམས་ལ་རྒྱབ་སྐྱོར་དགེ། རྒྱབ་སྐྱོར་སྔ་ཤོས་གནང་མཁན་དེ་ཡིན་པ་རེད། དེ་དང་ཆབས་ཅིག་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་བང་ལོར་ཁུལ་དུ་ཡོད་པའི་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་བོད་དོན་རྒྱབ་སྐྱོར་གནང་མཁན་རྒྱ་གར་གཞུང་གི་གཞུང་ཞབས་ཟུར་པ་ཁག་ཅིག་དང་མཇལ་འཕྲད་གནང་ཡོད་ཅིང། ད་ལན་ཕྱི་དྲིལ་བཀའ་བློན་མཆོག་ལྷོ་ཕྱོགས་ཁུལ་དུ་ཕེབས་དོན་གཙོ་བོ་དེ་ནི་བོད་དོན་ཐོག་ཁྲིམས་ཐོག་ནས་རྒྱབ་སྐྱོར་ཞུ་ཕྱོགས་སོགས་ཀྱི་ཐད་གོ་རྟོགས་སྤེལ་ཆེད་ཕྱོགས་སྐྱོད་གནང་བ་བཞིན་པ་རེད་འདུག།
ད་ལྟ་ཉེ་བའི་ད་དུས་ཚོད་ཁ་ཤས་ཅིག་གི་ནང་ལ་ཡ་གནས་ཚུལ་མང་པོ་ཅིག་བྱུང་བ་ཡིན་ཙང། ཨ་ནེ་ཁྲིམས་ཀྱི་ཐོག་ལ་ཡང་སློབ་སྦྱོང་བྱེད་སའི་གི་གཙུག་ལག་སློབ་ཁང་ཁག་ཅིག་ནས་ཨ་ནེ་བོད་དོན་གི་ཐོག་ལ་ཡང་ཁྲིམས་ཐོག་གི་ཨ་ནེ་ང་ཚོས་ཅིག་ཤེས་ཡོན་གོ་རྟོགས་སྤེལ་ག་རེ་ག་རེ་ཡོད་མེད་གནད་འགག་ཇི་ཙམ་ཆགས་ཀྱི་ཡོད་མེད་ཨ་དེའི་ནང་ནས་ཨ་ནེ་ཅིག་འགྲོ་བ་མིའི་ཐོབ་ཐང་དང། མིའི་གི་རང་དབང་དང་དེ་གའི་དེ་དག་ག་འདྲ་ཁྲིམས་གི་སློབ་སྦྱོང་བྱེད་པ་ལ་ཡང་རྨང་གཞིའི་གི་རྩ་ཁྲིམས་ནང་ལ་གསལ་བསྡད་པ་ཡོད་ཙང་ཨ་དེ་གའི་ཐོག་ལ་ཡང་ད་དེ་རིང་སྡིངས་ཆ་དེ་གའི་དེ་བརྒྱུད་བྱས་ནས་སྐུ་ངོ་ཕྱི་དྲིལ་བཀའ་བློན་མཆོག་ཆེད་མངགས་དེར་ཕེབས་བྱས་ནས་གཏམ་བཤད་དང་གསུང་བཤད་བཀའ་འདྲི་གནང་ཡག་དང་འདུག་ཟེར་ནས་གཏན་འཁེལ་བ་རེད་ཞུས་ཡིན། བང་ལོར་ཁུལ་དུ་ཉིན་གཉིས་ཀའི་ལས་རིམ་ཁག་གྲུབ་སྟེ་དེ་ཚེས་བཅུ་དགུ་ཉིན། ཕྱི་དྲིལ་བཀའ་བློན་མཆོག་རྒྱ་གར་ལྷོ་ཕྱོགས་མཱི་སུར་དུ་ཕེབས་ཐོན་གྱིས། དེ་ཚེས་ཉི་ཤུ་ཉིན་མཱི་སུར་མ་ཧཱ་ཇ་ན་ཁྲིམས་ཀྱི་མཐོ་སློབ་ཁང་དང། བི་དྱ་ཝར་དྷ་ཀ་འཕྲུལ་རིག་ཤེས་ཡོན་ལྟེ་གནས་ཁང་བཅས་ཀྱི་ནང་དེ་མཚུངས་ཀྱི་གསུང་བཤད་གནང་རྒྱུ་མ་ཟད། ཁུལ་དེར་ཡོད་པའི་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་མཇལ་འཕྲད་གནང་རྒྱུ་སོགས། མཱི་སོར་ཁུལ་དུ་ཉིན་གཅིག་གི་ལས་རིམ་ཁག་གྲུབ་མཚམས་སུ། དེ་ཚེས་ཉི་ཤུ་རྩ་གཅིག་ཉིན་མཱི་སོར་ནས་གྲོང་ཁྱེར་ཅེན་ནེ་བརྒྱུད། རྒྱ་གར་རྒྱལ་ས་ལྡི་ལི་དང་དེ་ནས་རིམ་པས་བཞུགས་སྒར་དུ་ཕྱིར་ལོག་གནང་རྒྱུ་ཡོད་པ་རེད་འདུག་ད་ལན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཕྱི་དྲིལ་བཀའ་བློན་གྱི་འགན་འཁུར་བཞེས་པའི་རྗེས། ལྷོ་ཕྱོགས་ཁུལ་དུ་ཕྱོགས་སྐྱོད་གནང་བ་ཐོག་མ་ཡིན་ཞིང་ཁོང་དང་ལྷན་དུ་རྒྱ་གར་རྒྱལ་ས་ལྡི་ལི་ནང་ཡོད་པའི་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་བཀྲ་ཤིས་བདེ་སྐྱིད་ལགས་ལྷན་རྒྱས་ལ་ཕེབས་གནང་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཡང་གསར་འགྱུར། མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། སྲིད་འཛིན་ཞི་ཅིན་ཕིང་གིས་དབུས་ཨེ་ཤེ་ཡའི་རྒྱལ་ཁབ་ཚོའི་མཉམ་འཛུགས་སྐྲུན་ལས་གཞི་རྒྱ་སྐྱེད་གཏོང་རྒྱུའི་འཆར་གཞི་ཡོད་ཅེས་འགྲེལ་བརྗོད་བྱས་འདུག་དེ་ཡང་རི་ཊོར་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ད་རེས་གཟའ་པ་སངས་ཉིན་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དང་དབུས་ཨེ་ཤེ་ཡ་ལྷན་ཚོགས་ཤིག་གི་ཐོག་རྒྱ་ནག་དང་དབུས་ཨེ་ཤེ་ཡའི་རྒྱལ་ཁབ་ཚོའི་ནང་རྨང་གཞིའི་འཛུགས་སྐྲུན་ལས་གཞི་རྒྱ་སྐྱེད་དང་ཚོང་འབྲེལ་སྔར་ལྷག་ཡར་རྒྱས་གཏོང་རྒྱུ་ཡིན་ལུགས་འགྲེལ་བརྗོད་བྱས་འདུག་ཚོགས་འདུའི་རྗེས་སུ་གསར་འགོད་ལྷན་ཚོགས་ཐོག་སླར་ཡང་སྲིད་འཛིན་ཞི་ཅིན་ཕིང་གིས་ད་རེས་ཚོགས་འདུ་འདིའི་ཐོག་ནས་འབྲེལ་ཡོད་རྒྱལ་ཁབ་ཚོའི་མཉམ་ཟུང་འབྲེལ་གྱི་ལས་དོན་སྤེལ་ཕྱོགས་ཐོག་ནུས་ཤུགས་གསར་པ་ཞིག་སྤེལ་ཐུབ་པ་བྱུང་སོང་ལ། དེས་ཚང་མའི་བདེ་འཇགས་བརྟན་ལྷིང་ལའང་ཕན་ཐོགས་ཡོང་ངེས་རེད་ཅེས་འགྲེལ་བརྗོད་བྱས་པ་དང་ཆབས་ཅིག་རྒྱ་ནག་གི་ངོས་ནས་དབུས་ཨེ་ཤེ་ཡ་རྒྱལ་ཁབ་ཚོའི་རྨང་གཞིའི་འཛུགས་སྐྲུན་ལས་གཞི་རྒྱ་སྐྱེད་གཏོང་ཐབས་སུ་དམིགས་ནས་ཨ་སྒོར་ཐེར་འབུམ། གསུམ་དང་ཕྱེད་ཀ་ལྷག་ཙམ་གྱི་རོགས་དངུལ་མཐུན་འགྱུར་བྱེད་རྒྱུ་ཡིན་ལུགས་ཀྱང་འགྲེལ་བརྗོད་བྱས་ཡོད་པ་བཅས་གང་ལྟར། ར་ཤི་ཡའི་ཤུགས་རྐྱེན་ཆེན་པོ་ཡོད་པའི་དབུས་ཨེ་ཤི་ཡའི་རྒྱལ་ཁབ་ཚོའི་ལྷན་ཚོགས་སྐབས་སྲིད་འཛིན་ཞི་ཅིན་ཕིང་གིས་དཔལ་འབྱོར་དང་ཚོང་འབྲེལ་རྒྱ་སྐྱེད་གཏོང་རྒྱུ་ཙམ་མ་ཡིན་པར་རྨང་གཞིའི་འཛུགས་སྐྲུན་ལས་གཞིའི་ཐོག་ལའང་དངུལ་གྱི་མཐུན་འགྱུར་སྦྱོར་སྤྲོད་བྱེད་རྒྱུའི་ནན་བརྗོད་བྱས་ཡོད་པ་རེད། དབུས་ཨེ་ཤི་ཡའི་རྒྱལ་ཁབ་ལྷན་ཚོགས་ཐོག་བཅར་མཁན་རྣམས་ནས་ཀ་ཛག་ཀི་སི་ཐན། ཀིར་ཀི་སི་ཐན། ཏཱ་ཇཱ་ཀི་སི་ཐན། ཏུར་མི་ནི་སི་ཐན། ཨུ་ཛི་བེ་ཀི་སི་ཐན་བཅས་ཡིན་པ་རེད། རྒྱལ་ཁབ་དེ་དག་མང་ཆེ་བ་ནི་རྡོ་སྣུམ་གྱི་ཐོན་ཁུངས་ཡོད་སའི་གནད་འགག་ཅན་གྱི་མངའ་ཁུལ་ཡིན་འདུག་གསར་འགྱུར་གཞན་ཞིག་ལ་ཧོང་ཀོང་གི་ཁྲིམས་ཁང་ནས་དམངས་གཙོ་དོན་གཉེར་བ་ཚོང་པ། ཇི་མི་ལ་ཡིས་དབྱིན་ཇིའི་མི་རིགས་ཀྱི་ཁྲིམས་རྩོད་པ་གླ་རྒྱུར་དགག་བྱ་བྱས་འདུག་ཨེ་པི་གསར་ལས་ཁང་ནས་གནས་ཚུལ་སྤེལ་གསལ་ལྟར་ན། ཧོང་ཀོང་ནང་གི་དཔེ་སྐྲུན་ཁང་གི་སྦྱིན་བདག་དང་མང་གཙོ་དོན་གཉེར་བ་ཇི་མི་ལ་ཡིས། ཁྲིམས་རྩོད་པར་ཧོང་ཀོང་ནང་གནས་སྡོད་དབྱིན་ཇིའི་མི་རིགས་ཡིན་པ་སྐུ་ཞབས། Timothy Owen། གླ་ཐབས་འབོད་སྐུལ་ཞུས་པ་དེར་ད་རེས་གཟའ་པ་སངས་ཉིན་ཧོང་ཀོང་གི་ཁྲིམས་ཁང་ནས་དགག་བྱ་བྱས་པས་མ་ཟད་ཁྲིམས་དཔོན་གྱིས། ཕྱི་མི་གཞིས་སྤོ་ལས་ཁང་ལ། ཁྲིམས་རྩོད་པ་ཨོ་ཝེན་ཧོང་ཀོང་ནང་གནས་སྡོད་ཆེད་ཀྱི་བི་ཟ་མཐོང་མཆན་ནར་འགྱངས་བྱེད་རྒྱུ་སོགས་ལའང་སྟངས་འཛིན་བྱེད་དགོས་པའི་བཀོད་ཁྱབ་བཏང་ཡོད་འདུག་ད་རེས་ཁྲིམས་དཔོན་གྱིས་དབྱིན་ཇིའི་མི་རིགས་ཁྲིམས་རྩོད་པ་དེ་བཞིན་གླ་མི་ཆོག་པའི་རྒྱུ་མཚན་ནི་གནད་དོན་འདི་བཞིན་རྒྱལ་ཁབ་སྲུང་སྐྱོབ་དང་འབྲེལ་བ་ཡོད་པ་ཞིག་ཡིན་པར་བརྟེན་གལ་སྲིད་དབྱིན་ཇིའི་ཁྲིམས་རྩོད་པ་ཏིམ་ཨོ་ཝེན་གྱིས་ཁྲིམས་གཏུག་གི་འགན་ཁུར་བྱས་པ་ཡིན་ན་དེ་ནི་རྒྱལ་ཁབ་སྲུང་སྐྱོབ་ལ་ཉེན་ཁ་ཆགས་ཀྱི་རེད་ཅེས་བཤད་དེ་དགག་བྱ་བྱས་ཡོད་པ་ཞིག་རེད་འདུག་ཁོང་གི་ཁྲིམས་རྩོད་པ་ཚོས་ཕྱི་ཟླ་བཞི་པའི་ནང་གོང་ཞུས་དབྱིན་ཇིའི་ཁྲིམས་རྩོད་པ་གྲགས་ཅན་ཨོ་ཝེན་གླ་ཆོག་པའི་འབོད་སྐུལ་ཞུས་པ་ཞིག་རེད་འདུག་སྤྱིར་བཏང་ཧོང་ཀོང་ནང་གོང་དུ་ཞུས་པའི་དཔེ་སྐྲུན་ཁང་གི་སྦྱིན་བདག་དང་མང་གཙོ་དོན་གཉེར་བ་སྐུ་ཞབས་ཇི་མི་ལའེ་ལགས་ཧོང་ཀོང་ནང་ལོ་ཤས་གོང་སྲིད་གཞུང་ལ་ངོ་རྒོལ་གྱི་ལས་འགུལ་རྣམ་པ་འདྲ་མིན་གྱི་སྤེལ་བའི་སྐབས་དཔལ་འབྱོར་གྱི་རྒྱབ་སྐྱོར་དང་ནུས་ཤུགས་སྤྲོད་མཁན་དེ་ག་ནང་བཞིན་ཕྱི་ཕྱོགས་དང་ལག་འབྲེལ་བྱས་པ་སོགས་ཀྱི་ཉེས་མིང་འོག་ཁོང་འཛིན་བཟུང་བཙོན་འཇུག་ཐེངས་འགའ་ཤས་བྱས་པ་མ་ཟད། གལ་སྲིད་ཁོང་ལ་ད་རེས་ནག་ཉེས་ར་སྤྲོད་བྱུང་བ་ཡིན་ན་ཚེ་བཙོན་གྱི་ཉེས་ཆད་ཕོག་སྲིད་པ་ཡིན་འདུག་འོན་ཀྱང་འདི་ལྟ་བུའི་ཧོང་ཀོང་ས་གནས་སྲིད་གཞུང་གི་བྱ་སྤྱོད་ལ་སྐྱོན་བརྗོད་ཕོག་གི་ཡོད་པ་མ་ཟད་ཁོང་ལ་ཉེས་ཆད་འགེལ་རྒྱུ་དེར་འཛམ་གླིང་ཕྱོགས་གང་ས་ནས་པར་སྐྲུན་དང་གཞན་ཡང་འབྲེལ་ཡོད་ཚོགས་པ་མི་སྣ་ཉིས་བརྒྱ་ལྷག་ཙམ་ནས་ས་རྟགས་བསྡུ་རུབ་ཀྱིས་ཞུ་སྙན་ཕུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། སྒྲོལ་དཀར་ལགས་ཀྱིས་ཕབ་བསྒྱུར་ཞུས་པའི། འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་འདི་མུ་མཐུད་སྙན་སྒྲོན་ཞུ་གི་ཡིན།
འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག། གཞན་གྱིས་འདམ་བག་གཡུག་ཡོང་བ་འདིས། ཏག་ཏག་གསེར་གྱི་པད་མ་ཞིག་འདེབས་པ་ཞེས་ཐེངས་འདིའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དམིགས་པའི་དྲ་ལམ་ཐོག་གི་བརྙས་བཅོས་ཞུ་བའི་རྩོམ་ཡིག་གི་དུམ་བུ་གསུམ་པ་འདི་ངོ་སྤྲོད་གནང་བར།
ཅིའོ་ཙེ་ཚང་པིན་དུ་ཧྲི་ཕིན་ཏའོ་ཆུ་ལོང་ཆུ་ལ་སུ་པོ་པོ་ཅུ་ཡི་ཏའོ་ཙའི་གཡུ་ཐུའུ་ཧྲང་ཏའི་ཡི་ཚང་ཙོ་ཅཱ་ཐང་ཏའང་ཧུང་ཧེ་ཙོ་ཅཱ་ཅུའུ་རུའེ་ཡའི་ཅུ་ཡི་ཏའོ་ཙའི་ཐུའུ་ཡི་ཐའི་ཧྲང་ཏའི་ཡི་ཚང། ཁོང་ནས་གསུངས་པར། ཐེངས་འདིའི་ནད་དུག་གི་བརྙན་པར་ཐོན་པའི་ཐོག་ཧྲུའུ་པོ་པོ་ནས།
ཡུའུ་ཀྲུབ་དྲ་ཚིགས་ཐོག་རྒྱུན་ལྡན་མ་ཡིན་པའི་གནས་ཚུལ་ལ་དོ་སྣང་བྱུང་བ་ཕུད། རྩོམ་པ་པོ་ཐང་ཏའང་ཧུང་དང། རྩོམ་པ་པོ་ཀྲུའུ་རུའེ་ནས་ཀྱང། Twitter དྲ་ཚིགས་ཐོག་རྒྱུན་ལྡན་མ་ཡིན་པའི་གནས་སྟངས་ལ་དོ་སྣང་བྱུང་འདུག་སྤྱི་ཡོངས་ནས་ཞུས་ན་འདི་འདྲ་ཡིན་པ་སྟེ Twitter དྲ་ཚིགས་ཐོག་རང་ཉིད་ཧྥ་རན་སི་ཕ་རི་སི་ལ་ཡོད་པའི་རྒྱ་ནག་གི་མི Yin Sun at NiSiv བཞི་ཟེར་བ་ཞིག་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་གསུམ་པར་ཐོ་འགོད་བྱས་འདུག་མདུན་འདིར་ཐད་ཀར་མཐོང་ཐུབ་པ་བྱས་པའི Twitter ཐོག་བཞག་པའི་གནས་ཚུལ་འདི་ཁོ་པས་ཟླ་བ་བཞི་པའི་ཚེས་བརྒྱད་ཉིན། འབྲེལ་ཡོད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བརྙན་པར་འདི་རེད་འདུག་དོན་དངོས་ཐོག་འདི་ནི་ལག་རྩལ་ལ་བརྟེན་ནས་སྒྲིག་བཟོ་བྱས་པའི་བརྙན་པར་ཡིན་ན་ཡང་ལག་རྩལ་ལ་བརྟེན་ནས་སྒྲིག་བཟོ་བྱས་པ་འདི་སྐྱོན་འགེབས་བྱེད་ཆེད། གཞུང་འབྲེལ་ཟེར་བའི་དྲ་ཚིགས་ཐོག་ཁྱབ་སྤེལ་བྱས་པའི་བརྙན་པར་ནང་ནས་དུམ་བུ་འདི་མངོན་གསལ་དོད་པོས་གཏུབས་ནས། རྫུ་འཕྲུལ་རྩེ་བ་ནང་བཞིན་བཟོས་ཡོད་པ་རེད་ཅེས་ཁོ་པས་བརྗོད་ཡོད། འོད་ཟེར་ལགས་ནས་མུ་མཐུད་ངོ་སྤྲོད་གནང་བར། 事实上།

སྒྲིག་བཟོ་རྩ་བ་ནས་བྱས་མེད། རྫུ་འཕྲུལ་སྟོན་མཁན་ནི་གཞན་མ་ཡིན་པར་ཏག་ཏག Yin Sun དེ་རང་དང། ཡང་ན་གཞན་ཞིག་ཡོད་སྲིད་པ་རེད། ཉིན་བཞིའི་རྗེས་སུ། དེ་ཡང་ཟླ་བ་བཞི་པའི་ཚེས་བཅུ་གཉིས་ཉིན། ཁོ་པས Twitter དྲ་ཚིགས་ཐོག། རང་ཉིད་ནི་ལྕེ་ཡི་བརྙན་པར་ཟེར་བ་དབྱིན་སྐད་ཐོག་ཁྱབ་སྤེལ་བྱེད་མཁན་ཐོག་མ་དེ་ཡིན་པ་བརྗོད་ཡོད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་བྱིས་པར་ཆགས་སྲེད་ཡོད་མཁན་ཟེར་བའི་མི་ཞིག་རེད་ཟེར་བརྗོད་མཁན་ཐོག་མ་དེ་ཡིན་པ་དང། དེའི་ཐོག་ནས་ཊུ་ཊར་དྲ་ཚིགས་ཐོག་ལྕེ་ཡི་བརྙན་པར་ཟེར་བའི་བྱུང་ཁུངས་འདི་ཡིན་པ་ཁོ་པས་ཁས་ལེན་བྱས་པ་ཞིག་ཀྱང་ཆགས་ཡོད། སུས་སྐུར་འདེབས་ཀྱི་བརྙན་པར་འདི་སྔ་ཤོས་ཁྱབ་སྤེལ་བྱས་ཡོད་མེད་ཐད་ཁོ་པས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པས། འདི་ནི། བྱས་རྗེས་གཡོ་ལེན་གྱིས་གཟིགས་བཟོས་ཐུབ་རྒྱུར་རྔམ་པ་ཞིག་རེད་དམ།

རྒྱ་ནག་ཉིན་རེའི་ཚགས་པར་གྱི་ཡུ་རོབ་མཐུན་ཚོགས་ལ་ཡོད་པའི་ཡན་ལག་ལས་ཁུངས་ཀྱི་འགན་འཛིན། ཁྲེན་ཝུའེ་ཧྭ་ནས་ཁྱབ་སྤེལ་བྱས་པའི་གནས་ཚུལ། བརྒྱུད་སྤེལ་ཐེངས་མང་བྱས་པ་མ་ཟད། ད་དུང་ཤྲི་ལང་ཀར་བཅའ་སྡོད་རྒྱ་ནག་གཞུང་ཚབ་ཀྱིས ྋགོང་ས་མཆོག་ལ་སྐུར་འདེབས་ནག་བསུབ་བཏང་པའི་གནས་ཚུལ་བཞག་པ་ཡང་བརྒྱུད་སྤེལ་བྱས་པ་དང། དེ་བཞིན། རྒྱ་ནག་གིས་ཕྱི་ཕྱོགས་ལ་དྲིལ་བསྒྲགས་ཤུགས་ཆེན་བྱས་པའི་དེ་མིན་གནས་ཚུལ་ཡང་བརྒྱུད་སྤེལ་བྱས་ཡོད། ཁོ་པའི་ལྕེ་ཡི་བརྙན་པར་ཟེར་བའི་གཤམ་དུ་མཆན་བཀོད་པ་ཧ་ལམ་ཚང་མ་ནི། རྒྱ་ནག་གི་མིས་བོད་པ་ཡིན་ཁུལ་བྱས་པ་དང། རྒྱ་གར་བ་ཡིན་ཁུལ་བྱས་པ། ནུབ་ཕྱོགས་པ་ཡིན་ཁུལ་བྱས་པ་རེད་འདུག་ཀྲུའུ་རུའེ་ནས་བརྗོད་པར། སྐྱོན་བརྗོད་ཀྱི་སྐད་ཆ་བཤད་སྟངས་དང་སྒྲོམ་གཞི་དེར་ངས་རྒྱུས་མངའ་ཡོད་ལ། ཐ་ན་དཔང་རྟགས་ཟེར་བའི་འདྲ་པར་བེད་སྤྱོད་བྱས་པ་དེ་ལ་ཡང་ངས་རྒྱུས་མངའ་ཡོད། དེའི་ནང། ཁོ་ཚོས་མཁོ་འདོན་བྱས་པའི་བརྒྱ་ཆ་དགུ་བཅུ་གོ་ལྔ་ཡི་ཞིང་བྲན་གྱི་གྲངས་འབོར་ཚུད་ཡོད་པ་ཚང་མ་ནི། རྒྱ་ནག་གུང་ཁྲན་དམར་ཤོག་གཞུང་གིས་བོད་ཀྱི་རྒྱབ་ཤ་དཀར་པོའི་དེབ་དང་གཅིག་པ་གཅིག་རྐྱང་རེད་ཅེས་བརྗོད་འདུག་ནུབ་ཕྱོགས་པ་ཡང་ཡོད་པ་ལོས་ཡིན། དུས་ཡུན་རིང་པོའི་ནང་རྒྱ་ནག་ལ་འཚོ་བ་སྐྱེལ་མཁན་དང། སྦི་རག་བཙོང་མཁན་གྱི་ཁེ་ན་ཏྲའི་མི་ཁུངས་ཡིན་པ། Daniel Dumbrill ཟེར་བ་འདི་ཡང་ཧ་ཅང་ཧུར་པོ་འདུག། གུས་མོས་ཁོ་པ་དྲན་གྱི་འདུག་ཧྲེན་ཀྲེན་ལ། ཆང་རག་ཚོང་གཉེར་ཡག་པོ་ཡོད་པའི་ཚོང་ལས་ཁང་ཞིག་སྒོ་ཕྱེ་ཡོད་ཅིང། ལོ་ཤས་གོང། རྒྱ་ནག་གཞུང་འབྲེལ་གྱི་ཕྱི་ཕྱོགས་ལ་དྲིལ་བསྒྲགས་བྱེད་མཁན་གྱི་བརྒྱུད་ལམ་མཉམ་དུ་བོད་ལ་བསྐྱོད་ནས། ད་ལྟ་ནི་བོད་མི་མང་གི་འཚོ་བ་འདི་ལྟ་བུའི་བདེ་སྐྱིད་ཕུན་སུམ་ཚོགས་ཤོས་ཡིན་པ་བསྔགས་བརྗོད་བྱས་པ་མ་ཟད། ད་དུང་ཆེད་མངགས་བོད་ཀྱི་སྦི་རག་བཟོ་གྲྭར་ལྟ་ཞིབ་ཏུ་བསྐྱོད་ཡོད་པས། ཕལ་ཆེར་ཁོ་པའི་སྦི་རག་ལྷ་སའི་ཁྲོམ་རའི་ནང་བསྐྱོད་ཐུབ་པ་བྱུང་ཡོད་ཀྱི་རེད། ཆང་རག་བཙོང་རྒྱུའི་ཆེད་ཀྱི་ཚོང་འདི། སྟབས་བདེ་པོ་ཞིག་ཡིན་ས་མ་རེད། དེར་བརྟེན། ཁེ་ན་ཏྲའི་ཚོང་པ་འདིས་རྟག་ཏུ་རྒྱ་ནག་གུང་ཁྲན་དམར་ཤོག་གཞུང་གི་ལས་ངན་ལ། དག་འབུད་བྱེད་ཀྱི་ཡོད་པ་དང། ཐ་ན་རྒྱ་ནག་དམར་ཤོག་གཞུང་གིས། ཏོག་དབྱིབས་འགོས་ནད་ཁྱབ་གདལ་ཕྱིན་པའི་དུས་ཡུན་རིང། ཕྱི་ཕྱོགས་ལ་འབྲེལ་བ་མེད་པར་བཀག་འདོམས་བྱས་པ་འདིར་བསྔགས་བརྗོད་བྱས་ཡོད། ཡང་ད་རེས། གོང་ས་མཆོག་གདོན་འདྲེ་ནང་བཞིན་བཟོས་པའི་ཐད། དེ་བས་ཧུར་བརྩོན་ཆེ་ཤོས་ཤིག་རེད།

སྲོལ་རྒྱུན་ལ་བརྟེན་ནས་འཁྱོག་བཤད་བྱས་པ་ཞིག་དང་ད་དུང་མང་ཚོགས་གོ་ནོར་ཐེབས་བཅུག་ནས། ཆགས་སྲེད་ཀྱི་རྣམ་པ་ལྐོག་སྟོན་བྱས་ཡོད་པར་ཡིད་ཆེས་བྱེད་བཅུག་གི་ཡོད། ཡང་ཁོང་གིས། གོང་ས་མཆོག་ཐུགས་ངོ་མཁྱེན་ནས་ལོ་ངོ་དྲུག་ཅུར་ཉེ་བར་འགྲོ་གི་ཡོད་པས། གང་ཉིད་ནི། ཚུལ་ལྡན་ཞིག་ཡིན་པ་ར་སྤྲོད་ཐུབ་པ་ལོས་ཡིན།

རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་རྒྱང་སྲིང་ཞུ་གི་ཡིན། ལྷོ་ཨེ་ཤེ་ཡའི་ལེ་ཚན་ནང་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་ལས་འཆར་གྱི་ནང་བལ་ཡུལ་འཛུལ་ཞུགས་བྱས་ཏེ་ད་བར་འདས་པའི་ལོ་ངོ་དྲུག་གི་རིང། མཇུག་འབྲས་གང་ཡང་ཐོན་མེད་པའི་སྐོར། པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་ལྷོ་ཨེ་ཤེ་ཡ་ལེ་ཚན་ནང་རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ནང་བལ་ཡུལ་འཛུལ་ཞུགས་བྱས་ཏེ་ད་བར་འདས་པའི་ལོ་ངོ་དྲུག་གི་རིང། མཇུག་འབྲས་གང་ཡང་ཐོན་མེད་པ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་བ་ཡིན། དེ་ཡང་ཉེ་ཆར་བལ་ཡུལ་ཀ་ཐ་མན་ཌུ་ཕོ་ཉ་སོགས་ཀྱི་ནང་གནས་ཚུལ་སྤེལ་བ་ལྟར་ན། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ནང་བལ་ཡུལ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ནང། འཛུལ་ཞུགས་ཀྱིས་ཡུལ་གྲུ་གཉིས་བར་ཕན་ཚུན་གཉིས་མོས་ཀྱི་གྲོས་མཐུན་བཞག་སྟེ། ད་བར་འདས་པའི་ལོ་ངོ་དྲུག་ཕྱིན་པའི་དུས་ཡུན་གྱི་རིང། བལ་ཡུལ་ནང་དམར་ཤོག་ཚོགས་པ་ཁག་གིས་གཞུང་འཛིན་ཏེ་རྒྱ་ནག་དམར་ཤོག་ཚོགས་པ་དང་ཐག་ཉེ་པོ་ཡོད་ཀྱང། རྒྱུད་གཅིག་ལམ་གཅིག་གི་ལས་གཞིའི་འོག་བལ་ཡུལ་གཞུང་ནས་ལས་འཆར་འདྲ་མིན་ཁག་སུམ་ཅུ་སོ་ལྔ་ཙམ་གྱི་འཆར་གཞི་བཏོན་པ་ལས་རྒྱ་ནག་གཞུང་གི་ལས་འཆར་ཁག་དགུའི་ཐོག་མོས་མཐུན་རྒྱབ་སྐྱོར་ཐོབ་ཡོད་ན་ཡང་ད་བར་དངོས་སུ་ལས་གཞི་གང་ཡང་བརྩམས་པ་བྱུང་མེད་ཅིང། བལ་ཡུལ་གྱི་ནང་ཀོང་ཀྲེས་ཚོགས་པའི་གཞུང་འཛིན་པའི་སྐབས། བལ་ཡུལ་གཞུང་གིས་བལ་ཡུལ་གྱི་ནང་རྒྱ་ནག་གི་རོགས་དངུལ་ཁོ་ན་ལ་བརྟེན་ཏེ་ལས་གཞི་བརྩམས་པ་ལས། རྒྱ་ནག་དང་མཉམ་དུ་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་འོག་བུ་ལོན་བླངས་ཏེ་ལས་གཞི་བརྩམས་ཐུབ་རྒྱུའི་གནས་བབ་མེད་པར་བརྗོད་ཅིང། བལ་ཡུལ་གྱི་ནང་ཡུལ་བབ་སྲིད་ཇུས་དེ་དག་ལ་བརྟེན་ནས་ལས་གཞི་བརྩམས་མེད་པ་མ་ཟད། ད་དུང་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པའི་རྒྱུ་མཚན་གྱིས། རྒྱ་ནག་གི་ཕྱི་ཕྱོགས་ལ་ལས་གཞི་སྤེལ་རྒྱུར་འདོད་མོས་མེད་པ་དང། བལ་ཡུལ་གྱི་ནང་ཆབ་སྲིད་གནས་སྟངས་བརྟན་བརླིང་མེད་པ་སོགས་ལ་བརྟེན་ནས། བལ་ཡུལ་གྱི་ནང་རྒྱུད་གཅིག་ལམ་གཅིག་གི་ལས་འཆར་འོག་འདས་པའི་ལོ་ངོ་དྲུག་གི་ནང། གྲུབ་འབྲས་ཐོན་པའི་ལས་དོན་གང་ཡང་བརྩམས་མེད་པའི་གནས་ཚུལ་ཐོན་འདུག་ལ། དེའི་ཐད་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པའི་ཡན་ལག་ཧུའུ་རུན་ཚོགས་པའི་ཚོགས་གཞོན་བཟང་པོ་ལགས་ཀྱིས་གསུངས་དོན་ལ། ད་ལོ་དྲུག་ཙམ་གཅིག་འགྲོ་གི་ཡོད་རེད་ཁ་སང་དང་པོ་ལོ་གསུམ་གྱི་སྐབས་ལ་ཁོང་ཚོས་འགོ་བཙུགས་པ་ཡིན་ཞེས་ལབ་འདུག་ཨང། ཨ་ནི་འདིའི་གཞུག་ལོ་གསུམ་དེ Extension བྱེད་དུས་སྐབས་ལ་ད་ལྟ་བར་དུ་དམིགས་བསལ་གྱི Project ག་གི་གཅིག་ཡོད་མ་རེད། ག་རེ་ཟེར་ན། Belt and Road Initiative དེ་ལ་ཁོང་ཚོས་གི Project བྱེད་དུས་སྐབས་ལ་ལས་ཀ་བྱས་ཏེ་གང་ག་རྒྱ་མི་རང་ལ་སྤྲད་དགོས་འདུག་བ། ཨ་ནི་པེ་ཤ་དེ་ཁོང་ཚོས་རྒྱ་མིའི Bank ནས་གཡར་དགོས་གི་འདུག་བ། ཨ་ནི་དེ་བྱེད་དུས་སྐབས་ལ་ཁོང་ཚོས་གི Interest High ཆེ་ད Nepal གཞུང་གིས་ག་རེ་ལབ་གི་ཡོད་རེད་ཟེར་ན་ང་ཚོས Grant དེ་ཡིན་ན་ལེན་གྱི་ཡིན་ཟེར Belt and Road Initiative གི་དོན་དག་ལ་རེད་བ།

འདི་ཅི་རིགས་ག་ལ་འདི་ལ་དམིགས་བསལ་ད་ལྟ་དེ་ཁོང་ཚོས་དང་པོ་དགོངས་ནས་དེ་བིལ་དེ་འདྲ་བ་རེད་ནི་ཤེས་རིག་གི་པར་འབྲས་ལབ་ཡོད་མ་རེད་ཡིན་ན་དེ་ད་ལྟ་རྒྱ་མིའི་གི་ལབ་དུས་ག་ལ་བིལ་དེ་པར་ཆ་ག་སྐད་ཅིག་བྱུང་མེད་དུས་ག་ལ་ད་ལྟ་གནམ་དུ་ཐང་གཉིས་དེ་ཁོང་ཚོས་གི་བིལ་དེ་འགྲོ་རེད་ནི་ཤེས་སྒྲིབ་ནང་ལ་ཡིན་སྲིད་ལབ་གི་ཡོད་རེད། ཨ་ནི་གཞན་པ་པར་ཞིག་ལྟར་ཆང་ག་བྱུང་བ་ཁ་ཤས་ཅི་ཡོད་རེད་དེ་ཚོ་གི་གང་ག་བིལ་དེ་འགྲོ་རེད་ནི་ཤེས་སྒྲིབ་ཡིན་སྲིད་རྒྱ་མི་ཁོ་རང་ཚོས་ལབ་ཡག་དེ་ལབ་གི་ཡོད་རེད་ཟེར་གི་འདུག་ཨ། རྒྱ་ནག་གཞུང་གིས་བལ་ཡུལ་ནང་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་འོག་བལ་ཡུལ་ལ་རོགས་དངུལ་སྤྲད་དེ་ལས་གཞི་བརྩམ་གྱི་མེད་ཅིང་བལ་ཡུལ་གཞུང་གིས་རྒྱ་ནག་ནས་བུ་ལོན་བླངས་ཏེ་ལས་གཞི་བརྩམ་རྒྱུ། མ་འོངས་པར་བུ་ལོན་སྒྲུབ་འཇལ་མ་ཐུབ་པའི་དཀའ་ངལ་འཕྲད་བཞིན་པ། དཔེར་ན་ཤྲི་ལངྐ་དང་པ་ཀི་སི་ཐན། དེ་བཞིན་བཱང་གླ་དེཤ་དང་མཱལ་དིབ། གཞན་ཡང་ཨ་ཧྥི་རི་ཀ་ཛིམ་བྷ་བྷེ་སོགས་རྒྱལ་ཁབ་མང་པོ་ཞིག་གིས་རྒྱ་ནག་ནས་བུ་ལོན་སྒྲུབ་འཇལ་མ་ཐུབ་པའི་དཀའ་ངལ་ལ་བསམས་ཏེ་བལ་ཡུལ་གཞུང་གིས་རྒྱ་ནག་ནས་བུ་ལོན་བླངས་ཏེ་ལས་གཞི་བརྩམ་གྱི་མེད་པ་རེད་འདུག། ད་དེ་དག་གི་སྐོར་ཁོ་རང་ཚོའི་རྒྱ་མིས་ཀྱི Belt and Road Initiative ཟེར་ཁོ་རང་ཚོའི Project དང་པོ་དེ་སླེབས་ག་ས་ག་ལ་ལམ་ཀ་བཟོས་ག་ས་ག་ལ་ཡར་རྒྱས་བཏང་བསྡད་ཀྱི་ཡོད་རེད་བ་གློག་ཁང་དེ་འདྲ་རྒྱབ་འདྲ་མི་འདྲ་བྱེད་ཀྱི་ཡོད་རེད་བ། དེ་བྱེད་དུས་ག་ལ་ད་དེ་གི་ཅིག་ཁོང་ཚོས་གི Hope འདྲ་ཅིག་དངུལ་འདྲ་ཅིག་རག་མི་ཡོང་ཡང་བྲེལ་ནས་གླེང་འདུག་བ། ཨ་ནི Project དེ Sign རྒྱབ་ར Project Sign རྒྱབ་ཚར་དུས་ག་ལ་ཁོང་ཚོས Grant མ་གཏོགས་ཅིག་ལ Loan ལེན་གྱི་མེད་ཟེར་ལབ་རེད་བ།

ཨ་ནི་རྒྱ་མིས་གི་ཐོག་པས་ཁྱེད་རང་ཚོས་གི་བུ་ལོན་མ་ལེན་ན་ང་ཚོས Belt and Road Initiative གི Project ག་གི་ཅིག Implement ཡོང་གི་ཡོད་མ་རེད་ང་ཚོས Grant སྤྲོད་གི་མིན་ལབ་གི་ཡོད་རེད། ཡང་བལ་ཡུལ་རག་སུ་བ་ནས་སྤོག་ར་བར་རི་ལིའི་ལྕགས་ལམ་བཟོ་རྒྱུའི་འཆར་གཞི་བཀོད་སྒྲིག་གི་འགྲོ་གྲོན་རྣམས་རྒྱ་ནག་གཞུང་གིས་རོགས་དངུལ་སྤྲད་རྒྱུ་ལས་ལས་གཞི་དངོས་སུ་ལག་བསྟར་ཐུབ་མིན་དང་འགྲོ་གྲོན་རྣམས་བུ་ལོན་ལེན་དང་མ་ལེན་སོགས་ཀྱི་སྐོར་ད་ལྟའི་ཆར་གཏན་འཁེལ་གང་ཡང་བྱུང་མེད་པ་རེད་འདུག་ཅིང་གཞན་ཡང་བལ་ཡུལ་ནང་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་འོག

རྒྱ་མི་དགའ་མཁན་དེ་འདྲའི་ལེབ་ཅན་ནི་ཁོང་ཚོས་དེ་ཕྱིན་ད་ས་འཛ་བིལ་ནི་རོགས་རེག་ནི་བཤད་དེབ་དེའི་ནང་ལ་ད་ཚོད་དེ་ཀ་ཏ་མན་ཌུ་ནས་ཕར་ཏྲི་ཤུ་ལི་ཟིན་སྐྱིད་རོང་འགྲོ་ས་ལམ་ཁ་དེར་དེ་དེའི་ད་ལྟ་ག་འདའ་སུའི་རུང་དེ་འདྲའི་དོ་ག Tunnel གི Project ཅིག་ཡོད་རེད་ད་དེ་ཁོང་ཚོས་གི Loan ལེན་ཅིག་བཟོ་གི་ཡིན་ཟེར་ནི Finance Ministry ཁོ་རང་འགྲོ་བསྡད་གི་འདུག་ས་ཨ་ནི་ད་ལྟ་རྒྱ་མི་གཞུང་ཚབ་ཁོ་རང་ཡོང་བྱས་ཁྱེད་རང་ཚོས་གི་དེ་ཡིན་ཅིག་མིན་ཅིག Project ནང་ལ Budget ནང་བླུགས་ཟེར་ལབ་གི་འདུག་ས་ད་དེ་གི་ད་འཛ་བཟང་ཟེར་ནི་ཁོང་ཚོ་འགྲོ་བསྡད་ཡོད་རེད་ཡིན་ན་དེ་ནི་ད་ལྟ་གཞུང་དེ་ག་ད་ལན་ད་དགའ་པོ་མ་རེད། གཞན་ཡང་རྒྱ་ནག་གཞུང་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་ཁོངས་སུ་མེད་པར་རྒྱ་ནག་གི་རོགས་དངུལ་འོག་བལ་ཡུལ་གྱི་ནང་རོགས་སྐྱོར་གྱི་ལས་གཞི་ཁག་ཅིག་བརྩམས་ཡོད་པ་རེད་འདུག།
ཨ་ནི་ཁོང་རང་ཚོ་གིས་ད་ལྟ་ཨིན་ནོ་ཤེས་རིབ་བྱས་བཟོས་བཞག་རྒྱོ་གཅིག Grant སྤྲད་བྱས་བཟོས་བཞག་རྒྱོ་གཅིག་ད་ལྟ་དེ་སྨན་ཁང་གཅིག་ཡོད་རེད། ཨ་ནི་ད་ལྟ Convention Hall གཅིག་ཡོད་རེད། དེ་འདྲ་དེ་འདྲ་ཡིན་འདུག་ད་དེ་འདྲ Project བརྒྱད་དགུ་གཅིག་གི་ད་རྒྱ་མིའི་བཟོས་བྱས Grant སྤྲད་ཆུང་ཆུང་ཆུང་ཆུང་དེ་འདྲ་ཁ་ཤས་ཡོད་རེད་ཡང།

ལམ་ཁ་སོགས་དེ་དེ་ཚོ་གང་གི Contract གང་གི་མ་བྱས་རྒྱ་མིས་ལེན་འགྲོ་རྒྱ་མིས Contract མང་པོ་ཡོད་རེད་འོན་ཏང་ད་ལྟ་འདི་རྒྱ་མིས་གི Hydro Project གཅིག་གཉིས་ཅིག་ཡོད་རེད Hydro Project གཅིག་གཉིས་ཅིག་ནི་ཁོང་ཚོས་གི་ཡག་པོ་མ་བརྒྱབ་བྱས་དུས་ཚོད་ལ་མ་ཚར་བྱས་ནས་ཕུད་བཞག་རྒྱོ་དེ་འདྲ་ཡོད་རེད། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ནང་ཨ་རི་དང་རྒྱ་གར་གྱིས་མཚོན་པའི་རྒྱལ་ཁབ་མི་ཉུང་བ་ཞིག་གིས། རྒྱ་ནག་གི་ལས་འགུལ་དེར་འཛུལ་ཞུགས་ཀྱིས་རྒྱབ་སྐྱོར་བྱས་མེད་པ་མ་ཟད། ད་དུང་རྒྱ་ནག་གིས་རྒྱལ་ཁབ་གཞན་གྱི་ས་ཆའི་བདག་དབང་ལ་རྡོག་རོལ་བཏང་ཞེས་པའི་སྐྱོན་བརྗོད་བྱས་པ་དང་གཞན་ཡང་རྒྱལ་ཁབ་མང་པོ་ཞིག་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་དེ་ནི་འགྲོ་སོང་ཆེ་ལ་ཕན་འབྲས་མེད་པ་ཞིག་ལ་ངོས་འཛིན་བྱས་པ་མ་ཟད། ས་གནས་ཀྱི་བཟོ་ལས་ཁང་ནས་ཐོན་པའི་མཁོ་ཆས་མི་སྤྱོད་པར། རྒྱ་ནག་ནས་འོར་འདྲེན་བྱེད་པ་དང་ས་གནས་ཀྱི་ལས་མི་མི་སྤྱོད་པར། རྒྱ་མིའི་ལས་མི་གླ་བ་སོགས་ལ་བརྟེན་ནས་ལས་གཞི་དེ་རྒྱ་ནག་རང་གི་ཁེ་ཕན་གཙོར་བཟུང་གིས་ལས་རྒྱག་བཞིན་པ་སོགས་ཀྱི་སྐྱོན་བརྗོད་བྱེད་མཁན་མང་པོ་ཡོད་པ་རེད་འདུག་གཞི་རྩའི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས། གནའ་བོའི་རྒྱ་ནག་ཧན་རྒྱལ་རབས་ཀྱི་དུས་སྐབས་སུ་རྒྱ་ནག་གི་ཚོང་འབྲེལ་བརྒྱུད་ལམ། ཡུ་རོ་ཤ་བརྒྱུད་མེ་ཌི་ཊེ་རེན་བར་ལོ་ངོ་བརྒྱ་ཕྲག་དུ་མའི་རིང་རྒྱ་ནག་གི་དར་གོས་ཚོང་འབྲེལ་གྱི་ལས་འཆར་སྲིད་ཇུས་དེ་སེམས་འགུལ་ཐེབས་པ་གཞིར་བཟུང་གིས་སྲིད་འཛིན་ཞི་ཡིས་རྒྱ་ནག་གིས་འཛམ་གླིང་ནང་འཛུགས་སྐྲུན་ཡར་རྒྱས་ཀྱི་ཐབས་ཇུས་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞི་དེ་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཐོག་མར་གསར་འཛུགས་བྱས་ཏེ་རྒྱ་ནག་གཞུང་གིས་རྒྱལ་ཁབ་བརྒྱ་དང་ལྔ་བཅུ་ལྷག་གི་ནང་རྒྱལ་སྤྱིའི་སྒྲིག་འཛུགས་དང་མཉམ་ལས་ཀྱིས་མ་འཛུགས་བྱ་རྒྱུའི་འཆར་གཞི་དེ་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་སྟོབས་ཤུགས་མངའ་ཐང་རྒྱས་བཞིན་པའི་དུས་སྐབས་དེར་འཛམ་གླིང་ནང་སྣེ་ཁྲིད་ཀྱི་འགན་འཁུར་ཆེ་ཙམ་ལེན་རྒྱུའི་རྣམ་པ་བཞེངས་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་དང་པོའི་ནང་ལས་འཆར་དེའི་ནང་འཛུལ་ཞུགས་བྱེད་མཁན་རྒྱལ་ཁབ་བརྒྱ་དང་ལྔ་བཅུ་ང་གཅིག་གིས་མཚན་རྟགས་བཀོད་ཡོད་པའི་གནས་ཚུལ་ཐོན་འདུག་ཅིང། དེ་ནི་འཛམ་གླིང་གི་མི་འབོར་བརྒྱ་ཆ་བདུན་ཅུ་དོན་ལྔ་ཟིན་ཡོད་པ་མ་ཟད། འཛམ་གླིང་གི་རྒྱལ་དམངས་ཐོན་སྐྱེད་བརྒྱ་ཆ་ཕྱེད་ཀ་ལྷག་བརྒལ་ཡོད་པ་རེད་འདུག་ལ། རྒྱུད་གཅིག་ལམ་གཅིག་གི་ལས་འཆར་གྱི་ནང་སྐམ་མཚོ་གནམ་གསུམ་དང་འབྲེལ་བའི་འགྲིམ་འགྲུལ་གྱི་ལས་གཞི་འདྲ་མིན་ཁག་དང་ཟམ་པ། ཆུ་རགས་དང་དེ་བཞིན་ཕུག་ལམ་དང་ཆུ་ཤུགས་གློག་འདོན་དང། དེ་བཞིན་ནུས་ཤུགས་ལ་སོགས་པ་འཛུགས་སྐྲུན་གྱི་ལས་གཞི་འདྲ་མིན་ཁག་སྤེལ་བཞིན་ཡོད་ཅིང། ལས་གཞི་དེ་ནི་ཕྱི་ལོ་ཉིས་སྟོང་བཞི་བཅུ་ཞེ་དགུ་ལོའི་ནང་མཇུག་སྒྲིལ་བྱ་རྒྱུའི་དམིགས་ཚད་བཟུང་ཞིང། ལོ་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་ནས་ལོ་བརྒྱ་འཁོར་བའི་དུས་ཚིགས་ཤིག་འཁེལ་གྱི་ཡོད་པ་རེད་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་པདྨ་དངོས་གྲུབ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་བཙན་བྱོལ་བོད་མིའི་ཚོང་ལས་མཐུན་ཚོགས་བཙུགས་དགོས་པའི་དམིགས་ཡུལ་དང་ལས་དོན་སྤེལ་ཕྱོགས་སོགས་ཀྱི་ཐད་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་གནད་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་འགོ་མ་ཚུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། བོད་མི་ཚོ་བཙན་བྱོལ་དུ་འབྱོར་བ་ནས་ད་བར་ལོ་ངོ་དྲུག་ཅུ་རེ་གྲངས་རིང་འཚོ་བའི་རྟེན་གཞི་གཞིས་ཆགས་ཀྱི་ཐོབ་ཐང་ཡོད་མེད་ལ་མ་ལྟོས་པར། ས་ཞིང་འདེབས་ལས་ཙམ་མ་ཡིན་པར་འགོ་སྟོད་དུ་ཕལ་ཆེ་བ་ལམ་བཟོ་རྒྱུག་པ་དང་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་དཀྱིལ་ཙམ་ནས་དགུན་ཁའི་རིང་ལག་པས་བསླས་པའི་སུད་ཊར་དང་བལ་ལས་ཀྱི་གྱོན་གོས་རིགས་འདྲ་མིན་རྒྱ་གར་གྱི་མངའ་སྡེ་མང་པོའི་ནང་འཚོང་རྒྱུ་འགོ་བཙུགས་པ་དང་རིམ་བཞིན་པན་ཇབ་ལུ་དྷི་ཨ་ནའི་ས་གནས་སུ་རྒྱ་གར་བ་ཚོང་པ་ཁག་ཅིག་གིས་སུད་ཊར་སླ་རྒྱུ་དང་ལག་ཤུབས་ཁ་དཀྲིས། བཟོ་རྒྱུ་འགོ་བཙུགས་པ་དང་དེ་དག་བོད་མིའི་ཚོང་པ་ཚོས་དངུལ་བུ་ལོན་སྔ་གཡར་བྱས་པ་དང་སྐབས་རེ་རྒྱ་གར་གྱི་ཚོང་པ་ཚོའི་ས་ནས་བུ་ལོན་གཡར་བའི་ལམ་ནས་ཚོང་བརྒྱབ་ནས་འཚོ་བ་བསྐྱལ་བ། རིམ་པས་སུད་ཚོང་ཙམ་མ་ཡིན་པར་བོད་པའི་རིག་གཞུང་དང་འབྲེལ་བའི་ལག་རྩལ་གྱི་ཅ་དངོས་རིགས་བཟོ་སྐྲུན་དང་ཚོང་འགྲེམ་བྱས་པ། ད་ག་ནང་བཞིན་ཟས་སྣའི་རིགས་ཟ་ཁང་ལ་སོགས་པ་བརྒྱུད་ནས་འཚོ་བ་ལོ་རེ་བཞིན་ཡར་རྒྱས་ཀྱི་རྣམ་པ་ཞིག་ཐོན་ཡོད་ལ། དེ་བས། ལོ་ངོ་བཅུ་ཕྲག་གསུམ་ཙམ་ནས་དེ་བས་བཙན་བྱོལ་བོད་མིའི་འཚོ་བའི་གནས་སྟངས་སྐྱབས་བཅོལ་བ་གཞན་དང་འདྲ་འདྲའི་ནང་ནས་མི་འདྲ་བའི་མྱུར་ཚད་དང་ཚད་གཞི་མཐོན་པོའི་ཐོག་ནས་རང་ཁ་རང་གསོ་གང་འཚམ་ཐུབ་པར་བསྔགས་བརྗོད་བྱེད་བཞིན་ཡོད་རེད། དེ་བས་ཀྱང། དེ་དག་སྔར་ལྷག་ཡོང་ཐབས་སུ་དམིགས་ནས་མཉམ་འབྲེལ་གྱི་ནུས་པ་སྤུངས་ཐབས་དང་ཕྱི་ཕྱོགས་ཀྱི་ལམ་ལུགས་གོ་རྟོགས་ཆེ་ཙམ་ཡོང་ཐབས་སུ་དམིགས་ནས་བཙན་བྱོལ་བོད་མིའི་ཚོང་ལས་སྡེ་ཚོགས་ཤིག་ཆེད་འཛུགས་གནང་ཡོད་རེད། དེ་འདྲ་ཡིན་དུས་ད་རེས་ལེ་ཚན་འདིའི་ནང་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་བཞིན་བཙན་བྱོལ་བོད་མིའི་ཚོང་ལས་སྡེ་ཚོགས་སམ་ཨིན་སྐད་དུ Tibetan Chambers of Commerce ཞེས་འབོད་པའི་ཚོགས་པའི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་ཐོག་མར་ཚོགས་པ་དེ་བཙུགས་དུས་དང། འདི་ལྟ་བུའི་ཚོགས་པ་བཙུགས་དགོས་པའི་དགོས་པ་རྒྱུ་མཚན་དང་དམིགས་ཡུལ་སྐོར་བཀའ་འདྲི་ཞུས་པའི་སྐབས་ཁོང་གིས། བོད་མི་ཚོང་ལས་སྡེ་ཚོགས་འདི་ད་ཉིས་སྟོང་ལྔ་ལོ་ལ་ཡ་ནི་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེའི་སྐབས་ལ་ཡ་བཙུགས་པ་ཞིག་རེད། ད་དེ་མ་བཙུགས་གོང་ལ་ཡ་ནི་ད་ལྟ་བཙན་བྱོལ་ནང་ཡོད་པའི་ཀྱི་ཚོང་པ་མང་པོ་ཅིག་ཀྱི་འཛོམས་བྱས་ཡ་ནི་སྐབས་དེ་དུས་ཀྱི་བཀའ་བློན་ཁྲི་པ་རེད། སྐབས་དེ་དུས་ཀྱི་ཡ་ནི་དཔལ་འབྱོར་བཀའ་བློན། བློ་བཟང་སྙན་གྲགས་ལགས་བཅས་ཡ་ནི་ཚང་མས་ཀྱི་ད་དེ་འདྲ་ཅིག་བཙུགས་འདུག་ཞེས་དགོངས་བྱས་ཨ་ནི། རྒྱ་གར་གཞུང་གིས་ད་ཁྲིམས་མཐུན་དེབ་སྐྱེལ་བྱས་ནས་བཙུགས་བཞག་པ་ཞིག་རེད། ད་ད་ལྟའི་ཆར་ད་ལོ་ཏོག་ཙམ་བཅུ་བདུན་འགྲོ་གི་ཡོད་རེད། ཨ་ནི་ད་ང་ཚོ་འདི་ནང་ལ་ཡ་རྩ་བའི་ད་ཚོང་པ་དེབ་སྐྱེལ་བྱས་པ་ཅིག་གིས་ད་སུམ་བརྒྱ་ལྷག་ཙམ་ཡོད་ཞུ། དམིགས་ཡུལ་གཙོ་བོ་དེ་ད་བོད་པའི་ཚོང་པ་ནང་ཁུལ་ཅིག་མཐུན་སྒྲིལ་ཡོང་ཡ་དང་ཨ་ནི་ཅིག་ཚོང་པ་ནང་ཁུལ་ལ་ཡ་ཅིག་ལེགས་སྦྱངས་གླེང་ཡ་རེད། གཅིག་གྲོས་བསྡུར་བྱེད་ཡ་རེད། དེ་ནང་བཞིན་གྱི་ད་ཅིག་ཚོང་པའི་ལྷན་ཚོགས་འདིའི་བརྒྱུད་ནས་ནི་གཅིག་གི་རྒྱ་གར་རེད་ད་རྒྱལ་སྤྱིའི་ནང་ལ་ཡ་ཚོང་ལས་སྡེ་ཚོགས་སྣ་མིན་སྣ་ཚོགས་ཤིག་ཡོད་འདི་ཚོར་འབྲེལ་བ་བྱེད་ཡ། དེ་ནང་བཞིན་ད་ཅིག་ཚོང་ལས་སྡེ་ཚོགས་འདིའི་བརྒྱུད་ནས་ཚོང་པ་ཚོ་ལ་ཡ་གཅིག་སྐབས་དུས་ལ་ཡ་དགོས་མཁོ་རིགས་དེ་ནི་གཅིག་མཐུན་འགྱུར། སྦྱོར་ཡ་དང་རོགས་སྐྱོར་བྱེད་ཡ། ད་དེ་འདྲས་བྱས་ནས་དམིགས་ཡུལ་ཁག་གཅིག་སེམས་བྱས་ནས་བཙུགས་པ་རེད་ལགས་ཞུ་ཡ་ཡིན། ཡང་ཁོང་གིས་འདས་པའི་ལོ་ངོ་བཅུ་བདུན་ལྷག་ཙམ་རིང་ཚོགས་པ་འདི་བཙུགས་པའི་དམིགས་ཡུལ་གཞིར་བཟུང་གྲུབ་འབྲས་འདོད་པ་ཁེངས་པ་ཞིག་བྱུང་ཡོད་མེད་ཐེ་ཚོམ་ཡིན་ནའང་གང་འཚམ་གྱིས་ཚོགས་པ་བཙུགས་པའི་དགོས་མཁོར་གཞིགས་པའི་མཐུན་རྐྱེན་སྦྱོར་སྤྲོད་བྱེད་ཐུབ་པ་གསུང་གི་འདུག་ལ། འདས་པའི་དུས་ཡུན་དེའི་རིང་རྒྱ་གར་དང་ཚོགས་པའི་འགོ་ཁྲིད་འོག་ཚོང་འདུས་དང་ཁྲོམ་ར་སོགས་ཀྱི་དུས་སྟོན་རིགས་ནང་མཉམ་ཞུགས་བྱེད་ཐུབ་པ་དེ་ཕན་ཐོགས་འབྱུང་ངེས་ཡིན་པར་འགྲེལ་བརྗོད་འདི་ལྟར་གནང་གི་འདུག།

ཅིག་གི་ཁྲོམ་ར་འཚོལ་གྱི་ཐབས་ཤེས་བྱས་ཡོད། དེ་ནས་ཕྱི་རྒྱལ་ཁག་ལ་ཡར་ལངས་དུས་ཚོགས་མི་ཚོ་ཕེབས་བྱས་ནས་ཚོང་འབྲེལ་བྱས་ཡོད། ཅིག་ཚོང་པ་ནང་ཁུལ་ལ་ཡར་ད་ཅིག་གི་འབྲེལ་ལམ་བྱུང་བྱས་ནས་ཐུན་མོང་གིས་ད་ཅིག་ཚོང་རྒྱག་པའི་ལས་གཞི་མང་པོ་བརྩམས་ཡོད། ད་བལ་ཡུལ།

དེ་ག་ནང་བཞིན་ཚོགས་པའི་ངོས་ནས་རྒྱལ་ནང་དང་ཕྱིའི། ཚོང་པའི་སྡེ་ཚོགས་ཀྱི་འབྲེལ་ཡོད་མི་སྣར་མཇལ་འཕྲད་ཞུས་པ། ཡང་ཟབ་སྦྱོང་རིགས་སྤྲོད་ཐབས་གནང་འདུག་ལ། ཚོང་པའི་སྡེ་ཚོགས་ནང་རྒྱ་བལ་འབྲུག་གསུམ་ནང་ཚོགས་མི་སུམ་བརྒྱ་ལྷག་ཙམ་ཡོད་པ་དེ་དག་གི་སྐོར་གསུང་ཡ་ལ། Trade Fair ཟེར་བ་རེད།

ཅ་ལག་བཙོང་མཁན་ཟེར་བ་རེད་བ་ཁྱབ་བསྒྲགས་བྱེད་མཁན་ཚོང་འགྲེམས་བྱེད་མཁན་ཡོང་གི་ཡོད་རེད། དེ་ཚོའི་ནང་ལ་ཡང་ནི་ང་ཚོ་ལ་ཡར་འདུག་ཤིང། ཁོ་རང་ཚོས་ཀྱི་ད་ལྟ་སྡིངས་ཆ་དེ་སྤྲད་ཀྱི་ཡོད་རེད་དེ་ནང་ལ་ང་ཚོ་མཉམ་ཞུགས་བྱེད་ཀྱི་ཡོད་རེད། དེ་ནང་བཞིན་གྱི་ད་ང་ཚོ། དེ་སྔ་ཡིན་པ་ཡིན་ན་ལྡི་ལི་ནང་ལ་ད་ལྟ་ཁྲོམ་ར་ཆེན་པོ་གཅིག Mall ཟེར་བ་རེད་བ་དེ་འདྲས་ནང་ལས་ང་ཚོས་ཀྱི་ནི། བོད་ཀྱི་ཧི་མ་ལ་ཡའི་དུས་སྟོན་ལ་འདི་འདྲའི་གོ་སྒྲིག་ཐེངས་འགའ་ཞིག་བྱས་ཡོད་རེད། ད་ང་ཚོ་ད་ལོ་ད་ལྟ་མཇུ་ཊི་ལ་ད་ལྟ་བསམ་ཡས་གླིང་རང་ལ་ཡ་བྱས་དུས་དུས་རྩ་བའི་སྤྱི་བཏང་ད་དོ་སྣང་བྱེད་མཁན་གང་ལ་གང་འཚམ་ཡོང་གི་འདུག་ད་ཡིན་པ་ཡིན་ན་ག་འདྲས་ཞུ་དགོས་ད་འདི་ང་ཚོའི་གི་འདོད་པ་ཁེངས་པ་ཞིག་སུ་བྱུང་མ་སོང། ད་ཡིན་པ་ཡིན་ན་མི་གང་ལ་གང་འཚམ་སླེབས་འདུག་བ་ལ་ཡར་ལྟད་མོ་བལྟ་མཁན་ཡིན་ནི་རེད་ད་ཅིག་གཞས་ཞབས་བྲོ་བལྟ་མཁན་ཡིན་ནི་རེད་དེ་ནས་ང་ཚོའི་གློག་བརྙན་སྟོན་རེད་ཅ་ལག་བཙོང་འགྲེམས་བྱེད་རེད་དེ་ནི་བོད་ཟས་བཙོང་རེད་དེ་ཚོའི་ནང་ལ་ཡིན་ནི་མི་གང་ལ་གང་འཚམ་སླེབས་སོང་ཞུ་ཡ་ཡིན། ཡང་ཅིག་ཕྱི་ཡུལ་མི་ཟེར་བ་རེད་ད་ཨ་རི་ཡིན་ན་ཨ་རི་མི་སེར་གྱི་ནི་ཅིག་ཚོང་པ་དེ་འདྲས་ཐུག་ཡོད་རེད་ན་མི་སྣ་ཚོ་ཅིག་ཐུག་ཡོད་རེད་ད་དེ་འདྲས་བརྒྱུད་ནས་ཡང་ང་ཚོའི་འབྲེལ་བ་ཅིག

སྔོན་མ་ཡིན་ན་ང་ཚོ་ཚོགས་ཁང་འདི་ནས་འཛོམས་བྱས་ནས་ནི། མཁས་དབང་ཟེར་བ་རེད་ད་ཅིག་འབྲེལ་ཡོད་དེ་འདྲ་སྐད་བཏང་ནས་ང་ཚོ་འཚོགས་ཀྱི་ཡོད་རེད་ད་བར་སྐབས་དང་ཚར་གཅིག་ནད་ཡམས་འདིའི་རྐྱེན་པས་ཀྱི་ནི། འདི་འདྲས་ལས་ཐུབ་ཡོད་མ་རེད་ད་བྱས་ཙང་ད་འདིའི་སྐབས་ལ་ཡ་ནད་ཡམས་འདིའི་སྐབས་ལ་ཡ་ང་ཚོས་དྲ་ཐོག་ནས་ང་ཚོ་ཡང་དེ་འདྲས་ཀྱི། ངོ་སྤྲོད་བྱེད་ཡ་དེ་ད་གཅིག་གཏམ་བཤད་བྱེད་ཡ་དེ་ཟབ་སྦྱོང་བྱེད་ཡ་དེ་ང་ཚོས་ལས་རིམ་མང་པོ་བཙུགས་ཡིན། ཨེ་ནས་དེ་ནས་ང་ཚོས་ད་ལྟ་རྒྱུན་ལས་འདི་ལོ་གསུམ་རེའི་སྟེང་ནས་ཐེངས་རེ་རེ་བདམས་དགོས་པ་ད་ལྟ་ང་ཚོས་སྐབས་དྲུག་པ་ཆགས་ཡོད་རེད། ད་འདིའི་སྐབས་ལ་ཡང་ང་ཚོས་སྤྱི་བཏང་ད་གཅིག་ལོ་འཁོར་གྱི་ལས་བསྡོམས་ཀློག་ཡ་རེད་རྩིས་ཁྲ་དེ་ཚོ་མར་ཀློག་ཡ་བྱས། ཨེ་ནས་དེ་ནང་བཞིན་གྱི་ད་ཅིག་བསྡུ་བ་ཡང། ཟབ་སྦྱོང་ཟེར་བ་རེད་ང་ཚོ་མཁས་དབང་གི་གཏམ་བཤད་དེ་འདྲས་ཡོད་རེད། ཨེ་ནས་དེ་ནང་བཞིན་གྱི་ད་ཡང་ཅིག། འདི་མ་ཡིན་པའི་ང་ཚོ་གྲོས་བསྡུར་དེ་འདྲས་བྱེད་ཀྱི་ཡོད་རེད་ད་ད་ཚོང་དང་འབྲེལ་བའི། རྣམ་པ་ཚོའི་ད་ལྟ་གསན་པ་འདི་ནི་བཙན་བྱོལ་བོད་མིའི་ཚོང་པའི་སྡེ་ཚོགས་ཀྱི་ཚོགས་གཙོ་བཀྲ་ཤིས་དབང་འདུས་ལགས་སུ་ཚོགས་པའི་དམིགས་ཡུལ་དང་ད་བར་གྱི་ལས་དོན། སྤེལ་བའི་བརྒྱུད་རིམ་སོགས་ཀྱི་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་རེད།

གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལ་སློབ་གཉེར་གནང་བཞིན་པའི་བཙུན་དགོན་བྱང་ཆུབ་ཆོས་གླིང་དང་སྒྲོལ་མ་གླིང་བཅས་བཙུན་དགོན་གཉིས་ཀྱི་དགེ་བཤེས་མ་བཅོ་ལྔ་དང་བཙུན་མའི་ལས་འཆར་གྱི་འགན་འཛིན་སྣང་གསལ་ཆོས་སྒྲོན་ལགས་གཙོས་ལས་བྱེད་སོགས་མི་གྲངས་ཉི་ཤུ་རྩ་གཉིས་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་སྩལ་གནང་སྐབས་དགེ་བཤེས་མ་ཚོས་ནང་པའི་ཆོས་ལུགས་ལ་སློབ་གཉེར་རྒྱ་ཆེ་གནང་སྟེ་སྤྱི་ཚོགས་ནང་ཕན་ཐོགས་བསྒྲུབ་དགོས་པ་བཀའ་གནང་འདུག་དེ་ཡང་སྤྱི་ནོར ༧གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་རོང་མང་གྲུ་པའི་གཟེངས་རིས།

དེ་ཚོ་ཨེ་ནི་འདི་ཚོའི་མ་བྱས་ནི། གང་ལྟར་ཨེ་ནི་དཔེ་ཆ་དེ་ཡིས་རྟོགས་ཨོ་ཙི་བལྟས་བྱས་དགེ་རྒན་བྱེད་ཐུབ་པ་བྱུང་ན་ཕན་ཐོགས་ཤ་ཡོད་རེད་ཤེས་སོང་ཨེ་ནི་ཧུར་ཐག་བྱེད་ཨ་སེམས་སྐྱིད་པོ་བྱས་སྡོད་བཞིན་ཨེ་ང་རང་ཚོ་བོད་རིགས་དགོས་སོ་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་གི་མི་རེད་རང་རང་གི་སྤྱི་གཙུག་ལ་ཡ་འཕགས་པ་སྤྱན་རས་གཟིགས

ད་རེས་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་གྱི་ཞོགས་པ་ལ་ཨེ་ནི་ང་ཚོ་དངོས་གནས་ད་གསོལ་འདེབས་ཞུས་པ་ནང་བཞིན་བྱས་བྱས་ནས་རྒྱལ་བ་རིན་པོ་ཆེ་གི་མཇལ་ཁ་ཅིག་དགེ་བཤེས་མ་ཁག་ཅིག་འདུག་མཇལ་ཁའི་གོ་སྐབས་བཟང་པོ་ཅིག་བྱུང་སོང་ལགས་ཁོང་རྣམ་ཚོ་དགེ་བཤེས་མ་ཐོན་ཚར་བའི་གི་རྗེས་ལ་ལོ་གཅིག་ནི་རྒྱུད་སྟོད་ལ་སྔགས་རིམ་གྱི་གསང་སྔགས་རྡོ་རྗེ་ཐེག་པའི་དེའི་སྒོ་ནས་ནི་སློབ་ཚན་ཁག་ཅིག་མི་རྒན་སྔགས་རིམ་འདི་རྒྱུད་སྟོད་ལ་གཟིགས་ཀྱི་ཡོད་པ་སོང་ཙང་འོན་འདི་འདྲའི་ཐོན་པའི་གི་ཨེ་ནི་དགེ་བཤེས་མ་ཁག་ཅིག་ཆགས་བསྡད་ཡོད་རེད་ཨེ་དགེ་བཤེས་མ་འདི་སྔ་ཐོན་པའི་དགེ་བཤེས་མ་ཐེངས་གསུམ་ཚོ་འདི་གའི་མཉམ་དུ་གི་ཐོག་ནས་བསྡུ་སྔགས་རིམ་ཐོན་གནང་ཡོད་རེད་བྱས་ཙང་འདི་སྔགས་རིམ་ཐོན་པའི་སྐབས་ལ་སྔོན་མ་ང་ཚོས་ད་ད་རིང་དགེ་བཤེས་མ་ཐོན་པའི་སྒང་ལ་ད་སྔགས་རིམ་ཐོན་ཐུབ་པ་བྱུང་ཡོད་རེད་ཟེར་བྱས་ནས་ནི་བཙུན་མའི་ལས་འཆར་ལ། འབོད་སྐུལ་གནང་བྱས་ནས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཅིག་བྱུང་ན་བཀའ་དྲིན་ཆེ་ས་རེད་ཟེར་བྱས་ནས་ཁོ་རང་ཚོས་ང་ཚོ་ལ་ཞུས་པ་ནང་བཞིན་བྱས་བྱས་ནས་ལོག་ལྟོག་ཞི་བའི་ཟླའི་ཉིས་སྟོང་བཅུ་དགུ་ཉི་ཤུ་ལ་ཐོན་པའི་གི་སྔགས་རིམ་ཟིན་མཁན་དང་ཨ་ནི་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཉིས་ཉི་ཤུ་རྩ་གསུམ་ལོ་གཅིག་ནང་ལ་ཨ་ནི་སྔགས་རིམ་ཟིན་མཁན་གྲངས་ལྔ་བྱས་ནས་སྔོན་མའི་གི་བཅུ་བྱས་འདིའི་སྒང་ལ་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་མཇུག་ལ་སྔགས་རིམ་ཐོན་པ་ལྔ་བྱས་ནས་བསྡོམས་ནས་དགེ་བཤེས་མ་བཅོ་ལྔ་འདི་བཙུན་དགོན་སྒྲོལ་མ་གླིང་དང།

ཆོས་གླིང། ལགས་ལགས་སེ། ད་ནི་མཐའ་མ་དེ་བཀའ་འདྲི་ཞུ་ཡས་དེ་རྣམ་ཚོ་ད་ཅིག་བཙུན་མའི་ལས་འཆར་འོག་ལ་བཙུན་དགོན་ཁག་ག་ཚོད་ཡོད་ན་ཞུ་ཡ་དང་བཙུན་མ་ག་ཚོད་ཟོས་ན། བཙུན་མའི་ལས་འཆར་འོག་ལ་ད་ད་ལྟ་ང་ཚོ་ཧི་མ་ལ་ཡ་རི་རྒྱུད་དང་བཅས་པ་ཁག་ཅིག་ལ་ད་ལྟ་བཙུན་མའི་དགོན་པ་ཆེ་ཆུང་ལ་མ་ལྟོས་པའི་ད་དཀའ་ངལ་ཡོད་པ་ཁག་ཅིག་ང་ཚོར་འབྲེལ་བ་གནང་པའི་ཐོག་ནས་ད་ལྟ་ཁྱོན་བཙུན་དགོན་བདུན་བྱས། དེ་གའི་ནང་ལ་བཙུན་མ་བསྡོམས་ནས་ད་ད་ལྟ་ང་ཚོས། རོགས་རམ་ཞུ་ཡ་ཁོངས་ལ་ད་བཙུན་མ་བརྒྱད་བརྒྱ་ལྷག་ཙམ་ཆགས་བསྡད་ཤག་ལགས་ད་ལྟ། དེ་ནས་ཡང་ང་ཚོའི་ལས་རིམ་འདིའི་ནང་ལ་དགེ་བཤེས་མ་བསྟན་འཛིན་སྒྲོལ་མ་ལགས་འདིར་ཕེབས་ཡོད་བསྟན་འཛིན་སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས། ཁྱེད་ཚོ་སྐུ་མདུན་མཇལ་ཁ་ཞུས་གནང་ནས་ཨ་ནེ་རྒྱལ་བ་རིན་པོ་ཆེ་གིས་ད་བཙུན་མ་ཚོ་ཡི་གཞུང་ཆེན་བཀའ་པོད་ལྔ་གལ་ཆེན་པོ་ཡིན་པ་དང་གཅིག་རྩ་བའི་བཙུན་མ་ཚོའི་ནང་ཆོས་སློབ་སྦྱོང་ཡག་པོ་གནང་སྤྱི་ཚོགས་གང་ཐུབ་ཕན་ཐོགས་པའི་ཕྱག་ལས་གནང་དགོས་རེད་ཟེར་དེ་འདྲས་བཀའ་གནང་སོང་བྱས་ཙང་བཀའ་སློབ་དེ་གནང་པའི་རྗེས་ལ་ཁྱེད་རང་ལ་ཐུགས་ཚོར་སྣང་ག་རེ་བྱུང་གནང་སོང། ཨ་ནི་སྐུ་མདུན་རིན་པོ་ཆེ་དང་པོ་ང་ཚོ་མཇལ་བ་དང་ཨ་ནི་སྐུ་མདུན་གྱིས་དེ་བཀའ་སློབ་དཔེ་གཏིང་ཟབ་པོ་དང་ཧང་སང་ཡང་ནི་མང་པོ་ལ་འགན་འཁྱེར་དགོས་ཡ་དང་སློབ་སྦྱོང་ཨ་ནི་བྱས་ནས་ཨ་ནི་ད་ལྟ་ང་ཚོ་བཙུན་མ་དེ་ཚོ་ཨ་ནི་ཡོད་དུ་ད་ག་རང་བྱས་ཀྱི་ཨ་ནི་སློབ་སྦྱོང་གང་བྱས་པ་དེ་གང་ཐོན་པ་དེ་ནི་མི་ལ་ཕན་སེམས་བྱེད་ཡ་དང་སེམས་པ་བཟང་པོ་བྱེད་ཡ་དང་ཨ་ནི་མང་པོ་ལ་ཨ་ནི་མི་མང་ལ་རོགས་པ་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་བཙུན་མའི་ངོས་ནས་འོ་འདི་གསུངས་གསུངས་ཨ་ནི་གལ་ཆེ་ཤོས་དེ་ལྟར་སློབ་སྦྱོང་བྱེད་དགོས་རེད་ཟེར་ཨ་ནི་གཞུང་ལུགས་བཀའ་བཀའ་པོད་ལྔ་ལ་སློབ་སྦྱོང་བྱེད་དགོས་ཡ་དང་ད་དུང་ནི་བྱེད་ཡ་དང་ག་རེ་ཐོག་ནས་ནི་ད་དུང་ནི་མང་ཨ་ད་ནི་མང་པོ་ལ་མི་མང་ལ་ཕན་ཐོགས་ཡ་དང་འདི་ཚོ་ཡིན་གཅིག་མིན་གཅིག་བྱེད་དགོས་རེད་གསུངས་གསུངས་ཨ་ནི་འདི་ད་ག་རང་ཨ་ནི་དགེ་ཚུལ་བྱས་བྱས་ཨ་ནི་ད་ག་རང་འདི་མི་མང་ལ་ཕན་ཐོགས་ཡ་དེ་དཔེ་གལ་ཆེན་པོ་ཡིན་ས་ལ་གཏིང་ཟབ་པོ་འདི་སློབ་སྦྱོང་བྱེད་དགོས་ཏེ།
ལགས་ལགས་སེ། ད་ལམ་ཁྱེད་རང་འདྲ་ཆ་བཞག་པ་ཡིན་ན་ཅིག་གཞུང་ཆེན་བཀའ་པོད་ལྔ་ཡི་དགེ་བཤེས་མ་ཐོན་ནས་དུས་དུས་ལ་བར་སྔགས་རིམ་སྦྱང་ག་ད་ད་འདྲ་དེ་གའི་ཆ་ཚང་ཐོན་ན་བིར་ད་མུ་མཐུད་ནས་ད་འདྲ་དགོན་པའི་ནང་ལོགས་ལ་བཞུགས་གདན་འཇགས་ཡག་གི་དགོངས་པ་ཡོད་དམ་བ་ཡང་ཅིག་གི་སྤྱི་ཚོགས་ནང་ལོགས་ལ་ཡང་བར་ནང་ཆོས་སློབ་ཁྲིད་གནང་ཡག་རིགས་དཔེར་ན་ཅིག་སློབ་གྲྭ་ཁག་ལ། ཆོས་ཁྲིད་གནང་ག་ཐད་མཁན་བཙུན་མ་དང་དགེ་བཤེས་འདི་འདྲ་མང་པོ་ཡོད་རེད་བྱས་ཙང་འདི་འདྲ་གནང་ཡག་དགོངས་པ་ཡོད་ན་ཡང་ཅིག་རྩ་བའི་མ་འོངས་པར་ག་རེ་གནང་ཡག་དགོངས་པ་འདྲ་ཡོད་ན། ད་ང་ཚོ་ཡིན་ན་སློབ་སྦྱོང་ནི་བྱེད་བྱེད་ད་ལྟ་བར་དུ་སྐུ་མདུན་བཀའ་དྲིན་གྱི་ངོས་ནས་ཨ་ནི་གདིང་བྱེད་ཡག་རེད་ཨ་ནི་གང་ཅིའི་ཐོག་ནས་ཡིན་ནའི་ཨ་མ་རིན་ཆེན་མཁའ་འགྲོ་ལགས་ཀྱི་བཀའ་དྲིན་གྱི་ཨ་ནི་འདི་ནང་ལ་ད་ལྟ་བར་དུ་སོ་སོ་ལས་ཀ་བྱེད་བྱེད་མུ་མཐུད་ནས་སློབ་སྦྱོང་རྐྱང་པ་རང་བྱེད་བྱེད་འགྲོ་ཙང་ད་ང་ཚོ་འདི་ལ་ཨ་ནི་ཚང་མ་འཛིན་གྲྭ་དང་སྔགས་རིམ་དང་ཆ་ཚང་ཚར་བའི་གཞུག་ལ་ལོ་དྲུག་འདི་ལ་ཨ་ནི་དགོན་པ་རང་ལ་ཨ་ནི་ཞབས་ཕྱི་སྒྲུབ་དགོས་ཡ་དང་ཨ་ནི་འདི་བྱས་ལ། ཡང་ང་རང་ཚོ་ད་ལྟ་ཁུ་ནུ་འདྲ་བ་ལ་ཡང་འདི་ནང་ཆོས་དང་བཀའ་འགྱུར་དང་བསྟན་འགྱུར་དེ་ཚོ་ཡང་རང་དབང་ལུང་པ་རེད་དེ་ཡིན་ནའི་ཁོ་རང་ཚོ་ཡང་ཕ་གི་ལ་དེ་ནང་པ་ཅིག་ལབ་ཀྱི་རེད་ཡིན་ནའི་ཆོས་ཁང་དང་དེ་ནང་ལ་དཔེ་ཆ་དང་དེ་ཡག་པོ་དཔེ་ཧང་སང་ཡང་དཔེ་ཡག་པོ་བཤམས་ཡོད་རེད་དེ་ཡིན་ནའི་ཀློག་ཤེས་པ་ཁག་ཁག་ང་ཚོ་ཀློག་ཤེས་པ་ཧ་ལམ་རེས་མི་མ་ཤེས།

བསྟན་འཛིན་རྣམ་གྲོལ་ལགས་རྣམ་པ་ཚོ་དགེ་བཤེས་མ་ཐོན་གྲུབ་ནས་ད་སྔགས་རིམ་འདི་ཡང་རྒྱུད་སྟོད་སློབ་སྦྱོང་གནང་ད་སྔགས་རིམ་འདི་ཡ་ཚང་མ་གྲུབ་ནས་ཁ་ཉིན་ཀ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་སུ་མཇལ་བཅར་ཞུས་གནང་ཤག་བྱས་ཙང་གོང་ས་མཆོག་གི་མཇལ་ཁ་ཞུས་གནང་པའི་རྗེས་ལ་ཁྱེད་རང་ཐུགས་ཚོར་སྣང་ག་རེ་བྱུང་གནང་སོང།

རབ་བྱུང་མའི་ནང་ནས་གཞུང་ཆེན་བཀའ་པོད་ལྔའི་ཐོག་ལ་བསླབ་པ་སློབ་གཉེར་གནང་སྟེ་དགེ་བཤེས་མ་ཐོན་ཐུབ་པའི་ཐུགས་རེ་དང་གཞེན་སྐུལ་ཐེངས་མང་གནང་བ་བཞིན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་གཞུང་ཆེན་བཀའ་པོད་ལྔ་བསླབ་པ་མཐར་སོན་པས་བོད་ཀྱི་ལོ་རྒྱུས་ནང་བཙུན་མའི་དགེ་བཤེས་མ་ཐོག་མ་དེ་ཐོན་ཡོད་པ་དང་དུས་དེ་ནས་བཟུང་ད་བར་བཙུན་དགོན་ཆེ་ཁག་དྲུག་ནས་དགེ་བཤེས་མ་ལྔ་བཅུ་ང་གསུམ་ཐོན་ཐུབ་པ་བྱུང་ཡོད་པ་མ་ཟད་དེ་ནི་བཙུན་མའི་ལས་བྱ་གལ་ཆེ་ཤོས་ཤིག་ཏུ་ངོས་འཛིན་གནང་གི་ཡོད་པ་རེད། བཙན་བྱོལ་ནང་གི་བཙུན་མའི་ལས་འཆར་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཐོག་མར་དབུ་འཛུགས་གནང་སྟེ་འདས་པའི་མི་ལོ་སུམ་ཅུ་སོ་ལྔའི་ནང་བཙུན་མ་ཚོའི་ཤེས་ཡོན་གྱི་ཐོག་དམིགས་བསལ་ཡར་རྒྱས་ཆེན་པོ་ཕྱིན་ཡོད་པའི་ཐོག་ལས་འཆར་དེ་བར་བཙུན་དགོན་ཆེ་ཁག་བདུན་གྱི་ནང་བཙུན་མ་བརྒྱད་བརྒྱ་ལྷག་ཙམ་ཡོད་པ་བཙུན་མའི་ལས་འཆར་གྱི་སྤྱི་ཁྱབ་འགན་འཛིན་སྣང་ས་ཆོས་སྒྲོན་ལགས་ཀྱིས་ངོ་སྤྲོད་གནང་བྱུང།